ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་དགུ་པའི་ཚེས་ལྔ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་བཅུ་པའི་ཚེས་བཅུ་དགུ་རེས་གཟའ་ཕུར་བུའི་སྔ་དྲོའི་ལས་རིམ་འགོ་འཛུགས་ཞུ་ཡི་ཡིན། དེ་རིང་གི་ལས་རིམ་དེ་བཞིན་ཚེ་རིང་གཡུ་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བ་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་ལྷུན་གྲུབ་ཚེ་རིང་ལགས་དང་བསྟན་འཛིན་དཔལ་མོ་བཅས་ང་ཚོ་ཐུན་མོང་ནས་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་དེ་རིང་གི་ལས་རིམ་ཁག་རིམ་པས་ངོ་སྤྲོད་ཞུ་ཡི་ཡིན།
ཐེངས་འདིའི་ལས་རིམ་ཁག་གི་ཐོག་མར་ཨ་མི་རི་ཀའི་གྲོས་ཚོགས་འོག་མའི་རྒྱ་ནག་གི་དམིགས་བསལ་ལས་དོན་ཚོགས་ཆུང་གི་ཚོགས་གཙོ Mike Gallagher ལགས་དང་ཚོགས་གཞོན Raja Krishnamoorthi ལགས་རྣམ་གཉིས་ཀྱིས་བོད་དོན་དཀའ་རྙོག་སེལ་རྒྱུར་བོད་རྒྱ་གྲོས་མོལ་སྐུལ་འདེད་གཏོང་བའི་ཁྲིམས་འཆར་དེར་གྲོས་ཚོགས་འཐུས་མི་ཚོས་རྒྱབ་སྐྱོར་ཚད་མཐོ་པོ་ཡོད་པ་དང་དེ་གང་མགྱོགས་གཏན་འབེབས་ཡོང་བའི་རེ་བ་ཆེན་པོ་གནང་གི་ཡོད་པས། ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་ཅིག་དང། རྒྱ་ནག་ནང་རྒྱལ་ཁབ་བརྒྱ་དང་བཞི་བཅུ་ལྷག་གི་འགོ་ཁྲིད་དང་སྐུ་ཚབ་སོགས་མགྲོན་འབོད་ཀྱིས་རྒྱ་ནག་གི་རྒྱུད་གཅིག་ལམ་གཅིག་གི་ལས་གཞི་འགོ་བཙུགས་ནས་ལོ་ངོ་བཅུ་འཁོར་བའི་དགའ་སྟོན་ཚོགས་འདུ་ལ་རྒྱ་གར་མཉམ་ཞུགས་མ་བྱས་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས་འཕགས་བོད་འབྲེལ་མཐུད་ལས་ཁུངས་ཀྱིས་རྒྱ་གར་གྱི་མཐོ་སློབ་ཁག་ནང་བོད་དོན་གོ་རྟོགས་ལས་འགུལ་སྤེལ་བཞིན་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང།
ཨ་མེ་རི་ཀའི Arkansas མངའ་སྡེའི་གཞུང་གིས་མངའ་སྡེ་དེའི་ནང་ཡོད་པའི Syngenta ཞེས་པའི་རྒྱ་ནག་གི་ཁེ་གཉེར་ལས་ཁང་ཞིག་གིས་བདག་བཟུང་བྱས་པའི་ཞིང་ས་ས་ཁྱོན་ཨེ་ཀར་བརྒྱ་དང་དྲུག་ཅུ་ཙམ་ནང་སོན་གྱི་ཐོན་སྐྱེད་འདེབས་ལས་དང་ཉམས་ཞིབ་བྱ་མཁན་ལས་ཁང་དེར་ཞིང་ས་རྣམས་ལོ་གཉིས་ནང་ཚུད་ཕྱིར་ཨ་རིར་ཕྱིར་སྤྲོད་བྱ་དགོས་པའི་བཀའ་གནང་འདུག་པའི་སྐོར་གནས་ཚུལ་ཕྱོགས་སྒྲིག་ཞུས་པ་ཞིག་དང།
ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་བཀའ་ཤག་སྐབས་བཅུ་དྲུག་པས V-TAG གམ། དྭང་བླངས་བོད་དོན་ཞུ་གཏུག་གི་ལས་འགུལ་དེའི་སྐོར་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་དང། མཇུག་ཏུ་མི་རབས་གསར་པའི་ལེ་ཚན་བཅས་གསར་འགྱུར་གྱི་རྗེས་སུ་རིམ་པས་སྙན་སྒྲོན་ཞུ་ཡི་ཡིན།
ཐོག་མ་དེ་གསར་འགྱུར་ཁག་སྙན་སྒྲོན་མ་ཞུས་གོང། ཨ་མི་རི་ཀའི་གྲོས་ཚོགས་འོག་མའི་རྒྱ་ནག་ཐོག་གི་དམིགས་བསལ་ལས་དོན་ཚོགས་ཆུང་གི་ཚོགས་གཙོ Mike Gallagher དང། ཚོགས་གཞོན Raja Krishnamoorthi རྣམ་གཉིས་ཀྱིས་བོད་དོན་དཀའ་རྙོག་སེལ་རྒྱུར་བོད་རྒྱ་གྲོས་མོལ་སྐུལ་འདེད་གཏོང་བའི་ཁྲིམས་འཆར་དེར་གྲོས་ཚོགས་འཐུས་མི་ཚོས་རྒྱབ་སྐྱོར་ཚད་མཐོ་པོ་ཡོད་པ་དང། དེ་གང་མགྱོགས་གཏན་འབེབས་ཡོང་བའི་རེ་བ་ཆེན་པོ་གནང་གི་ཡོད་པ་གསུངས་ཡོད་པའི་སྐོར། འདི་གའི་ཆེད་གཉེར་གསར་འགོད་པ་བསྟན་འཛིན་བདེ་སྐྱིད་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད།
དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ད་ལྟ་ཨ་མི་རི་ཀའི་རྒྱལ་ས་ཝོ་ཤིང་ཏོན་ཏི་སིའི་ནང་བོད་རྒྱ་དཀའ་རྙོག་སེལ་རྒྱུའི་ཁྲིམས་འཆར་ལ་རྒྱབ་སྐྱོར་ཐོབ་སླད་ཞུ་སྐུལ་གནང་བཞིན་པའི་ཁྲོད་སྤྱི་ཟླ་བཅུ་པའི་ཚེས་བཅོ་བརྒྱད་ཀྱི་སྔ་དྲོ་ཨ་མི་རི་ཀའི་གྲོས་ཚོགས་འོག་མའི་རྒྱ་ནག་ཐོག་གི་དམིགས་བསལ་ལས་དོན་ཚོགས་ཆུང་གི་ཚོགས་གཙོ་སྐུ་ཞབས Mike Gallagher ལགས་དང་ཡང་ལས་དོན་ཚོགས་ཆུང་དེ་ཡི་ཚོགས་མི་མཐོ་གྲས་ཡིན་པ་སྐུ་ཞབས Raja Krishnamoorthi ལགས་རྣམ་གཉིས་དང་མཇལ་འཕྲད་གནང་སོང། དེ་ཡང་གྲོས་ཚོགས་འཐུས་མི་སྐུ་ཞབས Raja Krishnamoorthi ལགས་ཀྱིས་བོད་ནང་གི་བོད་མི་ཚོ་རྒྱ་ནག་དམར་ཤོག་ཚོགས་པའི་དྲག་གནོན་འོག་གདུག་རྩུབ་མྱོང་བཞིན་པ་རྣམས་ལ་ང་ཚོའི་ནུས་ཤུགས་ཆ་ཚང་སྤུངས་ནས་རྒྱབ་སྐྱོར་གནང་རྒྱུའི་གནད་དོན་ཁག་ཅིག་གི་སྐོར།
དེ་རིང་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དང་མཇལ་མོལ་སྐབས་བཀའ་བསྡུར་བྱུང་ཡིན་པ་གསུངས་གནང་སོང་ལ། དེ་བཞིན་བོད་རྒྱ་དཀའ་རྙོག་སེལ་རྒྱུའི་ཁྲིམས་འཆར་དེ་ལ་ཡང། མུ་མཐུད་རྒྱབ་སྐྱོར་གནང་གི་ཡིན་ཅེས་གསུངས་གནང་སོང།
སྐུ་ཞབས Mike Gallagher ལགས་ནས་ཀྱང་བོད་རྒྱའི་དཀའ་རྙོག་སེལ་ཐབས་ཀྱི་ཁྲིམས་འཆར་གཏན་འབེབས་ཡོང་བའི་རེ་བ་ཆེན་པོ་གནང་གི་ཡོད་པ་དང། དེ་མ་ཟད་ཁྲིམས་འཆར་དེར་ཨ་མི་རི་ཀའི་ཆབ་སྲིད་ཚོགས་པ་དབྱེ་མེད་ཀྱི་གྲོས་ཚོགས་འཐུས་མི་ཚོས་རྒྱབ་སྐྱོར་ཤུགས་ཆེ་གནང་གི་ཡོད་པ་ནན་བརྗོད་གནང་སོང། ལྷག་པར་དུ་རྒྱ་ནག་གཞུང་གིས་ཨ་མི་རི་ཀའི་གྲོས་ཚོགས་འཐུས་མི་ཁག་ཅིག་ལ་སྐྱོན་བརྗོད་རབ་དང་རིམ་པ་བྱེད་བཞིན་པ་ལ་མ་ལྟོས་པར། རྒྱ་ནག་གཞུང་གིས་བོད་ནང་བོད་མི་རིགས་རྩ་མེད་བཟོ་ཐབས་བྱེད་བཞིན་པ་དེར་མུ་མཐུད་སྐྱོན་བརྗོད་བྱེད་དགོས་པ་གསུངས་ཀྱི་འདུག། དེ་བཞིན་སྲིད་སྐྱོང་མཆོག་ནས་གྲོས་ཚོགས་ཀྱི་ཚོགས་གཙོ་ཟུར་པ་ལྕམ Nancy Pelosi མཆོག་དང་ཡང་མཇལ་འཕྲད་གནང་ཡོད་པ་དང། དེ་ཡང་མཇལ་མོལ་སྐབས་རིང་མིན ༸གོང་ས ༸སྐྱབས་མགོན་ཆེན་པོ་མཆོག་དགུང་ལོ་དགུ་བཅུ་ལ་ཕེབས་པའི་སྐུ་ཡི་འཁྲུངས་སྐར་དང་བསྟུན། གྲོས་ཚོགས་ཚོགས་གཙོ་ཟུར་པ་ལྕམ Nancy Pelosi མཆོག་གིས་དབུས་པའི་གྲོས་ཚོགས་འཐུས་མི་ཁག་ཅིག་བཞུགས་སྒར་རྡ་རམ་ས་ལར་གདན་ཞུ་གནང་རྒྱུའི་གནད་དོན་ཁག་ཅིག་གི་སྐོར་གྲོས་བསྡུར་གནང་ཡོད་པ་རེད་འདུག། ཡང་སྲིད་སྐྱོང་མཆོག་གིས་ཨ་མི་རི་ཀའི་གྲོས་ཚོགས་འཐུས་མི་རྣམ་པ་ཁག་ཅིག་དང་མཇལ་མོལ་ཁྲོད། ཁ་སང་གྲོས་ཚོགས་གོང་མའི་འཐུས་མི་སྐུ་ཞབས Mitt Romney ལགས་ཀྱིས་རང་ཉིད་ཀྱི Twitter དྲ་གནས་ཐོག་སྲིད་སྐྱོང་མཆོག་དང་ལྷན་མཇལ་འཕྲད་བྱུང་བའི་གནད་དོན་ཁག་ཅིག་གསལ་བཀོད་བྱས་པ་དང་སྦྲགས་རྒྱ་ནག་དམར་ཤོག་ཚོགས་པས་བོད་མིའི་འགྲོ་བ་མིའི་ཐོབ་ཐང་ཡོངས་སུ་རྩིས་མེད་རྡོག་རོལ་བཏང་དང་གཏོང་བཞིན་པ་མ་ཟད། བོད་ཀྱི་ཐུན་མོང་མ་ཡིན་པའི་རིག་གཞུང་རྩ་མེད་གཏོང་ཐབས་བྱེད་བཞིན་ཡོད་པར་སྐྱོན་བརྗོད་ཤུགས་ཆེ་གནང་འདུག། གཞི་རྩའི་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཨ་རིའི་རྒྱལ་ས Washington DC ནང་རྟེན་གཞི་བྱས་པའི་ཨ་རིའི་གྲོས་ཚོགས་སུ་ཕེབས་ཏེ་གྲོས་ཚོགས་ཀྱི་འཐུས་མི་ཁག་ཅིག་དང་མཇལ་འཕྲད་ཀྱིས་བོད་རྒྱའི་དཀའ་རྙོག་སེལ་ཐབས་ཀྱི་ཁྲིམས་འཆར་གཏན་འབེབས་ཡོང་ཐབས་གཙོ་བོར་གྱུར་པའི་བོད་དོན་གྱི་གནད་དོན་དང་འབྲེལ་བའི་ཞུ་སྐུལ་གནང་བ་དེ་སྲིད་སྐྱོང་གི་ལས་གནས་འོག་ཐེངས་བཞི་པ་དེ་ཆགས་ཀྱི་འདུག། དེ་ཡང་ཟླ་བ་འདིའི་ཚེས་བཅུ་བདུན་ཉིན་སྲིད་སྐྱོང་མཆོག་གིས་ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་སུ་བཅར་ནས་ཨ་མི་རི་ཀའི་བོད་དོན་དམིགས་བསལ་འབྲེལ་མཐུད་པ་ལྕམ Uzra Zeya མཆོག་དང་མཇལ་མོལ་གནང་ཡོད་པ་དང། དེ་ནས་ཕྱི་ཚེས་བཅོ་བརྒྱད་ཀྱི་ཉིན་རྒྱབ་སྲིད་སྐྱོང་མཆོག་གིས་ཨ་རིའི་རྒྱལ་སར་ཨ་རི་རྒྱལ་ཡོངས་གསར་འགོད་ལྷན་ཚོགས་སམ། National Press Club། སུ་བོད་དོན་གཏམ་བཤད་གནང་གི་ཡོད་པ་དང། དེ་ནས་ཕྱི་ཚེས་བཅུ་དགུ་ཉིན་རྒྱལ་ས Washington དང་ཉེ་འདབས Virginia མངའ་སྡེ་ན་ཆགས་པའི George Mason གཙུག་ལག་སློབ་གྲྭ་ཆེན་མོ་རུ་བོད་དོན་གཏམ་བཤད་གནང་རྒྱུ་ཡིན་པ་རེད་འདུག། དེ་ནས་ཕྱི་ཚེས་ཉི་ཤུ་ཉིན་གྲོང་ཁྱེར་ནིའུ་ཡོག་ཏུ་ཕེབས་ཐོན་གནང་རྒྱུ་དང་སྲིད་སྐྱོང་མཆོག་ནིའུ་ཡོག་དང་ནིའུ་ཇར་སིའི་བོད་རིགས་སྤྱི་མཐུན་ཚོགས་པས་འགོ་ཁྲིད་ཞུས་པའི་དཔལ་འབྱོར་འདུ་འགོད་ཀྱི་གསོལ་སྟོན་ཞིག་གི་ཐོག་དབུ་བཞུགས་གནང་གི་འདུག་གནས་ཚུལ་འདི་ཕྱོགས་སྒྲིག་གི་སྙན་སྒྲོན་ཞུ་མཁན་བསྟན་འཛིན་བདེ་སྐྱིད་ཡིན།
ཡང་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས། ཨ་མི་རི་ཀའི་རྒྱལ་སའི་ངོ་རྒོལ་གྱི་མཛད་འཆར་ཁོངས། ཕྱི་ཚེས་བཅོ་བརྒྱད་ཉིན་རྒྱབ་རྒྱལ་ས་ཝ་ཤིང་ཏོན་དུ་ཡོད་པའི་རྒྱལ་ཡོངས་གསར་འགོད་མཐུན་ཚོགས་སུ་བོད་དོན་དང་འབྲེལ་བའི་གཏམ་བཤད་གནང་ཞིང།

Blog dot com ཞེས་པའི་དྲ་ཚིགས་དེའི་སྙན་ཐོའི་ནང་བཀོད་ཡོད་པ་རེད་འདུག་ཕྱི་ཚེས་བཅུ་དྲུག་ཉིན་བཏོན་པའི་སྙན་ཐོ་དེའི་ནང་ཁེ་ནེ་ཏའི་གཞུང་གིས་འཛམ་གླིང་གི་རྒྱལ་ཁབ་ཁག་དང་ས་གནས་ཁག་དགུ་པོ་དགུ་པོ་དེ་དག་ནང་སྐྱོད་ཐལ་མེད་པའི་རྒྱུ་མཚན་བཀོད་གནང་བའི་ནང། ཆབ་སྲིད་ཀྱི་འཁོན་འཁྲུག་དང། སྔོན་བརྡ་བཏང་མ་ཐུབ་པའི་རང་བྱུང་གི་གོད་ཆག་དང། བདེ་འཇགས་ཀྱི་གནས་སྟངས་རྙོག་འཛིང་ཆེ་བའི་སྐོར་བཀོད་གནང་ཡོད་པ་རེད་འདུག་གོང་ཞུས་ཀྱི་སྙན་ཐོ་དེའི་ནང་བོད་ནང་བསྐྱོད་རྒྱུར་དོགས་ཟོན་བྱེད་དགོས་པའི་རྒྱུ་མཚན་ནང། ཕྱི་རྒྱལ་གྱི་འགྲུལ་པ་ཚོར་ས་གནས་ཀྱི་ཁྲིམས་ཁག་གང་བྱུང་ལག་བསྟར་བྱེད་པའི་ཉེན་ཁ་ཡོད་པའི་སྐོར་བཀོད་ཡོད་འདུག་དེ་བཞིན་སྙན་ཐོ་དེའི་ནང་བོད་ནང་བསྐྱོད་ཐལ་མེད་པའི་རྒྱུ་མཚན་བཀོད་གནང་བའི་ནང། བོད་ཀྱི་ས་ཁུལ་ཁག་ལ་བསྐྱོད་རྒྱུར་རྒྱ་ནག་གཞུང་ནས་དམིགས་བསལ་གྱི་ཆོག་མཆན་དགོས་ཀྱི་ཡོད་སྟབས། མཚམས་རེ་ཆོག་མཆན་དེ་དག་ཕྱིར་བསྡུ་དང། མཚམས་རེ་དམིགས་བསལ་གྱི་ས་གནས་ཁག་ཅིག་ལ་བསྐྱོད་རྒྱུར་དམ་དྲག་བྱེད་ཀྱི་ཡོད་པའི་སྐོར་བཀོད་འདུག་ཡང་སྙན་ཐོ་དེའི་ནང་བོད་ནང་འགྲུལ་སྐྱོད་བྱེད་མཁན་ཚོར་ཆོག་མཆན་ཐོབ་ནའང། སྔོན་དཔག་མ་ཐུབ་པའི་དམ་དྲག་དང་དྲག་པོའི་ཁྲིམས་གཞི་བཀོད་འདོམས་བྱེད་པའི་ཉེན་ཁ་འཕྲད་སྲིད་པ་དང། ཁེ་ན་ཏྲའི་གཞུང་ངོས་ནས་ཁེ་ན་ཏྲའི་འགྲུལ་པ་མི་སེར་རྣམས་ལ་རོགས་ཕན་གནང་རྒྱུ་ཁག་པོའི་རང་བཞིན་ཡིན་པའི་སྐོར་བཀོད་གནང་འདུག་ཡང་སྙན་ཐོ་དེའི་ནང་རྒྱ་ནག་གཞུང་གིས་དྲ་རྒྱའི་ཐོག་དམ་བསྒྲགས་ཧ་ཅང་གི་ཆེན་པོ་ཡོད་པའི་ཆ་ནས། དྲ་རྒྱ་རང་དབང་ཐོག་ལྟ་ཀློག་བྱེད་ཐུབ་རྒྱུ་མིན་པ་མ་ཟད། དྲ་རྒྱ་ལྟ་ཀློག་བྱེད་ཐུབ་པའི་རང་དབང་ཡོད་པ་ཡིན་ནའང། དེའི་ཐོག་སོ་ལྟ་བྱེད་པའི་ཉེན་ཁ་ཡོད་པའི་སྐོར་བཀོད་ཡོད་པ་རེད་འདུག།
རྒྱལ་ཡོངས་དམངས་གཙོ་ལྟེ་གནས་ཁང་གི་ཨེ་ཤ་ཡ་མངའ་ཁུལ་གྱི་འགན་འཛིན་གྱིས་བོད་མི་མང་སྤྱི་འཐུས་ལྷན་ཁང་དུ་གཟིགས་སྐོར་གནང་འདུག་ཕྱི་ཚེས་བཅོ་བརྒྱད་ཉིན་གནས་ཚུལ་སྤེལ་བའི་ནང་བརྗོད་ན། ཨ་རིའི་རྒྱལ་ས Washington རྟེན་གཞི་བྱས་པའི་རྒྱལ་ཡོངས་དམངས་གཙོ་ལྟེ་གནས་ཁང་གི་ཨེ་ཤ་ཡ་མངའ་ཁུལ་གྱི་འགན་འཛིན Manpreet Singh Anand ལགས་དང། Jami Spykerman། དང་དེ་བཞིན NDI ཡི་བོད་ཀྱི་རྣམ་གྲངས་ལས་འཆར་གྱི་འགན་འཛིན་བཅས་ནས་བོད་མི་མང་སྤྱི་འཐུས་ལྷན་ཁང་གི་གཟིགས་སྐོར་གནང་སྐབས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་དང། ཚོགས་གཞོན་སྒྲོལ་མ་ཚེ་རིང་ལགས་རྣམ་གཉིས་ཀྱིས་ཁ་བཏགས་ཕུལ་ཏེ་དགའ་བསུ་སྣེ་ལེན་དང་མཉམ་དུ་སྤྱི་འཐུས་རྒྱུན་ལས་ཚོགས་ཁང་དུ་དོན་འབྲས་ལྡན་པའི་གླེང་མོལ་བྱུང་ཡོད་པ་རེད། དུས་ཡུན་ཆུ་ཚོད་གཅིག་རིང་གི་ཚོགས་འདུའི་སྐབས་སུ་གསུང་བཤད་གནང་མཁན་རྣམ་པས་བོད་མི་མང་སྤྱི་འཐུས་དང་རྒྱལ་ཡོངས་དམངས་གཙོ་ལྟེ་གནས་ཁང་གཉིས་ཀྱི་བར་གྱི་མཉམ་ལས་དང་གསར་དུ་ལེགས་གྲུབ་བྱུང་བའི་རྣམ་གྲངས་སོགས་ཀྱི་གནས་སྟངས་ངོ་སྤྲོད་དང། སྤྱི་འཐུས་ཚོགས་གཞོན་སྒྲོལ་མ་ཚེ་རིང་ལགས་ཀྱིས་བོད་མི་མང་སྤྱི་འཐུས་དང NDI བར་མཛའ་འབྲེལ་མཉམ་ལས་དང་བརྟེན་ནས། འདས་པའི་ལོ་ཤས་ནང་འཛམ་གླིང་གྲོས་ཚོགས་སྐབས་བརྒྱད་པ་འཚོགས་པ་དང་སྐབས་བདུན་པའི་སྤྱི་འཐུས་ཚོགས་མི་གསར་པར་ཁྲིམས་སྲོལ་ལས་དོན་ཐད་ཟབ་སྦྱོང་གནང་བ་སོགས་ཀྱི་ཐད་ནུས་ལྡན་གྱི་གྲུབ་འབྲས་ཐོབ་པ་སོགས་ནན་བཤད་གསུངས་ཡོད་འདུག་དེ་བཞིན་ཚོགས་གཙོ་མཆོག་གིས་མ་འོངས་ལས་དོན་ཐད་ཕྱོགས་མང་པོ་ནས་མུ་མཐུད་མཉམ་ལས་ཀྱི་རེ་བ་ཡོད་པ་གསུངས་འདུག།
ཕྱི་ཚེས་བཅོ་བརྒྱད་ཉིན་ཨ་མི་རི་ཀར་བཞུགས་པའི་བོད་དོན་ལས་འགུལ་སྤེལ་གནང་མཁན་འཆི་མེད་ལྷ་མོ་ལགས་ཀྱིས་ཐེ་ཝན་ནང་བསྐོང་ཚོགས་གནང་བའི Oslo Freedom Forum ཞེས་པའི་གླེང་སྟེགས་དེར་གཏམ་བཤད་གནང་ཡོད་པའི་སྐོར། Taiwan News ཞེས་པའི་གསར་འགྱུར་གྱི་དྲ་རྒྱའི་ཐོག་གནས་ཚུལ་སྤེལ་འདུག་བོད་དོན་ལས་འགུལ་སྤེལ་གནང་མཁན་འཆི་མེད་ལྷ་མོ་ལགས་ཀྱིས་གོང་ཞུས་ཀྱི་གླེང་སྟེགས་དེར་གཏམ་བཤད་གནང་བའི་ནང། རྒྱ་ནག་གིས་བོད་ནས་རྒྱུག་པའི་རྒྱུག་ཆུ་ཁག་གི་སྟེང་ཆུ་རགས་བརྒྱབ་ནས། རྒྱུག་ཆུ་རྒྱུག་སའི་གཤམ་འོག་གི་རྒྱལ་ཁབ་ཁག་གི་འཐུང་ཆུའི་ཐོག་སྟངས་འཛིན་བྱེད་ཀྱི་ཡོད་པའི་སྐོར་དང། མ་འོངས་པར་རྒྱ་ནག་གིས་བོད་ཀྱི་རྒྱུག་ཆུ་རྒྱུག་སའི་གཤམ་འོག་གི་རྒྱལ་ཁབ་ཁག་ལ་ཆུའི་ཐོག་ཁྲལ་སོགས་བཀལ་བའི་ཉེན་ཁ་ཡོད་པའི་སྐོར་བརྗོད་ཡོད་པ་རེད་འདུག་ཡང་འཆི་མེད་ལྷ་མོ་ལགས་ཀྱིས་རྒྱ་ནག་གཞུང་གིས་བོད་མིའི་ཐོག་སྟངས་འཛིན་བྱེད་རྒྱུའི་འདོད་པ་ཡོད་པ་རེད། རྒྱ་ནག་གཞུང་གིས་གོང་ས་ཏཱ་ལའི་བླ་མ་མཆོག་ལ་སྐུ་དབང་ག་ཚོད་ཡོད་པ་དེ་ཤེས་ཚོར་ཐུབ་ཀྱི་ཡོད་པ་མ་རེད། ང་ཚོས། ཁོང་ཚོས། གོང་ས་ཏཱ་ལའི་བླ་མ། སྐུ་ཕྲེང། བཅུ་བཞིའི་རིང། བོད་ཀྱི་ཆོས་སྲིད་ཀྱི་དབུ་ཁྲིད་གནང་ཡོད་པ་དེ་ཤེས་ཚོར་ཐུབ་ཀྱི་ཡོད་པ་མ་རེད་ཅེས་གསུངས་འདུག་ཡང་ཁོང་གིས་དེ་སྔོན་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུའི་ལོ་རབས་ནང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བོད་ནང་གི་བོད་མི་རྣམས་ལ་སེམས་ཅན་གྱི་པགས་པ་བེད་སྤྱོད་གཏོང་རྒྱུ་མཚམས་འཇོག་གི་འབོད་སྐུལ་གནང་སྐབས་བོད་ནང་གི་བོད་མི་རྣམས་ཀྱིས་དེ་མ་ཐག་སེམས་ཅན་གྱི་པགས་པ་ཁག་མེར་བསྲེགས་བཏང་བའི་གནས་ཚུལ་བྱུང་ཡོད་པའི་སྐོར་གསུངས་འདུག་ཡང་ཁོང་གིས་ཉེ་ཆར་པཎ་ཆེན་རིན་པོ་ཆེའི་སྐུ་ཐོག་བཅུ་པའི་སློབ་མ་ཞིག་གིས་བོད་ནང་དུས་འཁོར་དབང་ཆེན་གནང་སྐབས་བོད་མི་སྟོང་ཕྲག་མང་པོས་དུས་འཁོར་དབང་ཆེན་ཞུ་བར་བཅར་བའི་གནས་ཚུལ་གྱི་རྐྱེན་གྱིས་བོད་མི་རྣམས་ཀྱི་སེམས་ཤུགས་ཀྱིས་ཉིན་གཅིག་བོད་ལ་རང་དབང་ཐོབ་རྒྱུ་དེ་དངོས་འབྲེལ་ཆགས་རྒྱུ་ཡིན་པའི་སྐོར་གསུངས་འདུག།

ང་ཚོའི་བཞུགས་སྒར་གྱི་ས་གནས་ཀྱི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་བཏང་གནང་བ་ཞིག་གསན་རོགས་གནང། བོད་མིའི་སྒྲིག་འཛུགས་ཀྱི་ཁྱབ་ཁོངས་སུ་ཡོད་པའི་འཕགས་བོད་འབྲེལ་མཐུད་ལས་ཁུངས་ཀྱི་གོ་སྒྲིག་འོག་ཕྱི་ཟླ་བཅུ་པའི་ཚེས་བཅུ་དྲུག་ནས་བཅོ་བརྒྱད་བར་ཉིན་གྲངས་གསུམ་རིང་རྒྱ་གར་ཨུ་ཏར་པར་དིཤ་མངའ་སྡེའི་ནང་རྟེན་གཞི་བྱས་པའི་མཐོ་སློབ་ཆེ་ཁག་བཞིའི་ནང་འཕགས་བོད་གཉིས་ཀྱི་ཐུན་མོང་མ་ཡིན་པའི་ཆོས་དང་རིག་གཞུང་གི་འབྲེལ་ལམ་དང། ད་ལྟའི་བོད་ནང་གི་རྫ་དྲག་ནད་དང་དེ་བཞིན་རྒྱ་ནག་དམར་ཤོག་གཞུང་གིས་བོད་བཙན་བཟུང་བྱས་པའི་དངོས་ཡོད་གནས་སྟངས་སོགས་བོད་དོན་གོ་རྟོགས་ལས་འགུལ་སྤེལ་འདུག་ཅིང། འཕགས་བོད་འབྲེལ་མཐུད་ལས་ཁུངས་ཀྱི་འབྲེལ་མཐུད་འགན་འཛིན་ཐུབ་བསྟན་རིག་འཛིན་ལགས་ཀྱིས་རྒྱ་གར་གྱི་མི་རབས་གསར་པ་ཚོར་བོད་དོན་གོ་རྟོགས་སྤེལ་རྒྱུ་ནི་ཧ་ཅང་གི་གལ་འགངས་ཆེན་པོ་ཆགས་འདུག་ཅེས་དང་གོ་རྟོགས་ལས་འགུལ་སྤེལ་བའི་སྐབས་རྒྱ་གར་བ་བཞི་ཆ་གཅིག་གིས་བོད་དེ་རྒྱ་ནག་གིས་བཙན་བཟུང་བྱས་པའི་རྒྱལ་ཁབ་ཅིག་ཡིན་པ་མཁྱེན་རྟོགས་ཡོད་པ་ལས་བོད་ཀྱི་གནད་དོན་དེ་གཏིང་ཟབ་མཁྱེན་རྟོགས་ཡོད་མཁན་ཉུང་ཤས་ཤིག་ལས་མི་འདུག་ཅེས་འགྲེལ་བརྗོད་གནང་བྱུང། ང་རང་ཚོ་གི་ད་མཐོ་སློབ་ལས་འགུལ་སྤེལ་ས་ཁག་མང་དྲགས་ཆགས་ཡོད་རེད་ཡང་མཐོ་སློབ། མཐོ་སློབ་ཀྱི་སྤྱི་བཏང་གི་སློབ་ཕྲུག་སློབ་ཕྲུག་འགྲོ་སྟངས་ཀྱི་རུ་བ་སྡེ་བ་ཡིན་པ་ན་གཞི་རིམ་གྱི་སྤྱི་བཏང་གི་མང་ཚོགས་ཀྱི་རོ་ཡ་གཅིག་མི་དཀྱུས་མ་གི་རུ་བ་སླབ་གྲགས་དེ་ནི Grass Root ཞུགས་ཀྱི་རུ་བ་གཞི་རིམ་མང་ཚོགས་ནང་ལ་ལས་འགུལ་སྤེལ་བའི་གད་སྟབས་གང་དག་མཐོ་སློབ་གཞུང་གི་མཐོ་སློབ་རེད་སྒེར་པ་མཐོ་སློབ་དེ་ནི་ཆགས་བདེ་བོར་དེ་ལ་དེ་གང་ཚོ་ལས་འགུལ་སྤེལ་བཞིན་པར་ལོངས། ལས་འགུལ་ཉིན་དང་པོ་སྟེ་འདི་ཚེས་བཅུ་དྲུག་ཉིན་འཕགས་བོད་འབྲེལ་མཐུད་ལས་ཁུངས་དང་རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པ། Bharat Tibet Samvad Manch གཉིས་ཟུང་འབྲེལ་གྱི་གོ་སྒྲིག་འོག་སྟོན་པ་བཅོམ་ལྡན་འདས་སྐུ་མྱ་ངན་ལས་འདས་ཡུལ་རྩྭ་མཆོག་གྲོང་གི Buddha མཐོ་སློབ་ཏུ་དགེ་ལས་སློབ་ཕྲུག་རྣམས་ལ་བོད་དོན་གོ་རྟོགས་ལས་འགུལ་སྤེལ་འདུག་ཅིང་སྐབས་དེར་སྐུ་མགྲོན་གཙོ་བོ་རྒྱ་གར་གྲོས་ཚོགས་འཐུས་མི་ཟུར་པ་སྐུ་ཞབས Rajnikant Mani Tripathi ལགས་དང་དམིགས་བསལ་སྐུ་མགྲོན་སྤྱི་ཚོགས་ཞབས་ཞུ་བ་སྐུ་ཞབས Rakesh Jaiswal ལགས་དེ་བཞིན་རྒྱ་གར་རྒྱལ་ཡོངས་བོད་དོན་རྒྱབ་སྐྱོར་ཚོགས་པའི་འབྲེལ་མཐུད་པ་སྐུ་ཞབས Surinder Kumar སོགས་ཆེད་ཕེབས་ཀྱིས་བོད་དོན་གཏམ་བཤད་གནང་འདུག་པ་དང་ཡང་འདི་ཚེས་བཅུ་བདུན་ཉིན་ཁུལ་དེར་ཆགས་པའི Pawanagar Mahavir མཐོ་སློབ་ཏུ་བོད་དོན་གོ་རྟོགས་ལས་འགུལ་སྤེལ་བ་དང་ཆབས་ཅིག་བོད་ཀྱི་འགྲེམས་སྟོན་ཁང་གིས་འཕགས་བོད་གཉིས་ཀྱི་འབྲེལ་ལམ་སྐོར་པར་རིས་འགྲེམས་སྟོན་དང་བོད་དོན་དཔེ་དེབ་བགོ་འགྲེམས་གནང་འདུག་ཡང་འཕགས་བོད་འབྲེལ་མཐུད་ལས་ཁུངས་ཀྱི་འབྲེལ་མཐུད་འགན་འཛིན་ཐུབ་བསྟན་རིག་འཛིན་ལགས་ཀྱིས Buddha མཐོ་སློབ་ཏུ་དེ་གའི་འབྲེལ་མཐུད་ལས་ཁུངས་ཀྱིས་གོ་སྒྲིག་ཞུས་པའི་རྩོམ་ཡིག་འགྲན་བསྡུར་ནང་ཁྱོན་སློབ་མ་སུམ་ཅུ་ལྷག་མཉམ་ཞུགས་གནང་བའི་ཁྲོད་རྩོམ་ཡིག་རྩེ་ཕུད་ལྔ་ལ་ལེགས་གསོལ་བྱ་དགའ་གནང་ཡོད་པ་གསུངས་ཤིང་འདི་ཚེས་བཅོ་བརྒྱད་ཉིན Udit Narayan མཐོ་སློབ་ཏུ་བོད་དོན་གོ་རྟོགས་ལས་འགུལ་སྤེལ་ཡོད་པ་འགྲེལ་བརྗོད་གནང་བྱུང། Udit Narayan Inter College ལ་ང་ཚོ་དེ་བོད་དོན་ཐོག་ལ་དེ་ལས་འགུལ་སྤེལ་ནས་དྲིལ་བསྒྲགས་ཀྱི་རུ་བ་དེ་ད་ལྟ་ཚར་ས་རེད་དེ་ལ་སྐུ་མགྲོན་གཙོ་བོ་ད་རྒྱ་གར་གྱི་བློན་ཆེན་ཟུར་པ་རེད་ད་ག་ནང་བཞིན་གྱི་རྒྱ་གར་གྲོས་ཚོགས་འཐུས་མི་ཐེངས་མ་གསུམ་སྐབས་གསུམ་གནང་མྱོང་མཁན RPN Singh ལ་ནས་རུ་བ་ཨ་ཁོ་རང་དེ་གདན་འདྲེན་ཞུས་བྱས་ནས་ད་ལྟ་ད་ལྟ་རང་མཛད་སྒོ་སྒྲུབ་ཚར་ཟེར་དེ་གཙོ་བོ་དེ་གོ་རྟོགས་སྤེལ་རང་གི་ལས་འགུལ་རེད་ལ་འོང།
གཞན་ཡང་འཕགས་བོད་འབྲེལ་མཐུད་ལས་ཁུངས་ཀྱི་གོ་སྒྲིག་འོག་ཁ་སྔོན་སྤྱི་ཟླ་བརྒྱད་པའི་ནང་རྒྱ་གར་ནུབ་བྷང་གྷལ་མངའ་སྡེའི་ནང་ཆགས་པའི་རྡོ་རྗེ་གླིང་དུ་ས་གནས་རྒྱ་གར་གྱི་མི་དང་བོད་མིའི་ས་གནས་འགོ་འཛིན་སོགས་མཉམ་ཞུགས་ཀྱིས་ཁུལ་དེར་ཧིན་བོད་མཛའ་འབྲེལ་ཚོགས་པའི་ཡན་ལག་གསར་འཛུགས་གནང་ཡོད་པ་རེད་བཞུགས་སྒར་དྷརམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས།
གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། རེས་གཟའ་མིག་དམར་ཉིན་འཛམ་གླིང་གི་རྒྱལ་ཁབ་ཁག་ལྔའི་གསང་བའི་སྒྲིག་འཛུགས། Five Eyes། ཞེས་པས་རྒྱ་ནག་གིས་འཕྲུལ་རིག་རིག་རྩལ་རྐུ་འཁྱེར་བྱས་པ་དང། བཅོས་མའི་རིག་རྩལ་བེད་སྤྱོད་ཀྱིས། འཛམ་གླིང་གི་རྒྱལ་ཁབ་ཁག་ལ་སོ་ལྟ་དང་གློག་ཀླད་འཕྲུལ་འཁོར་ཐོག་སིམ་འཛུལ་བྱེད་ཀྱི་ཡོད་པའི་སྤྱི་བསྒྲགས་ཤིག་སྤེལ་གནང་ཡོད་པ་རེད་འདུག། དེ་ཡང་ཨ་མི་རི་ཀ་དང་ཨིན་ཡུལ་ཁ་ན་དྲ Australia དང New Zealand བཅས་པའི་རྒྱལ་ཁབ་ཁག་ལྔའི་གསང་བ་མཉམ་སྤྱོད་ཀྱི་སྒྲིག་འཛུགས། Five Eyes། ཞེས་པའི་གཙོ་འཛིན་རྣམས་ཨ་མི་རི་ཀའི་ཚད་མཐོའི་འཕྲུལ་རིག་གི་བསྟི་གནས Silicon Valley ཞེས་པ་དེའི་སྒེར་གཉེར་ཚོང་གཉེར་ལས་ཁང་ཁག་དང་ཚོགས་གནང་བའི་རྗེས་གོང་ཞུས་ཀྱི་གཏམ་བཤད་དེ་གནང་ཡོད་པ་རེད་འདུག་ཨ་མི་རི་ཀའི FBI གསང་བའི་སྒྲིག་འཛུགས་ཀྱི་འགན་འཛིན་སྐུ་ཞབས Christopher Wray ཡིས། Five Eyes ཞེས་པའི་རྒྱལ་ཁབ་ཁག་གི་གསང་བའི་སྒྲིག་འཛུགས་ཀྱིས་དེ་སྔ་བྱུང་མྱོང་མེད་པའི་གཏམ་བཤད་འདི་ལྟར་གནང་དགོས་དོན་ནི་རྒྱ་ནག་གིས། འཛམ་གླིང་གི་རྒྱལ་ཁབ་ཁག་ནང་དེ་སྔ་བྱུང་མྱོང་མེད་པའི་གསང་བའི་ལས་དོན་སྤེལ་བ་དེར་གདོང་ལེན་བྱེད་ཆེད་གནང་བ་ཞིག་ཡིན་པའི་སྐོར་གསུངས་འདུག་གནད་དོན་འདིའི་ཐད་རྒྱ་ནག་གི་ཨ་མེ་རི་ཀའི་ནང་ཡོད་པའི་གཞུང་ཚབ་ལས་ཁང་གི་མགྲིན་ཚབ་པ། Lee།

ཨ་མི་རི་ཀའི་རྒྱལ་སྲུང་ལྷན་ཁང་གིས་འདས་པའི་ལོ་གཉིས་རིང་རྒྱ་ནག་དམག་མིས་ཤར་དང་ལྷོ་རྒྱ་ནག་རྒྱ་མཚོའི་མཁའ་དབྱིངས་སུ་ཨ་རིའི་གནམ་གྲུར་བཙན་ཤེད་དང་ཉེན་ཚབས་ཆེ་བའི་འགོག་རྐྱེན་གྱི་བྱ་སྤྱོད་སྤེལ་བའི་འདྲ་པར་དང་བརྙན་འཕྲིན་བཅོ་ལྔ་ཙམ་དང་ཉམས་ཞིབ་ཡིག་ཆའི་ཐོག་ནས་དཔང་རྟགས་ར་སྤྲོད་གནང་འདུག་རྒྱལ་སྲུང་ལྷན་ཁང་གི་དྲུང་ཆེ་ལས་རོགས་སྐུ་ཞབས་ཨེ་ལའི་རེད་ནེར་ཡིས། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་སྟོན་དུས་ནས་བཟུང་རྒྱ་ནག་གི་བྱ་སྤྱོད་དེ་རིགས་བརྒྱ་དང་བརྒྱད་ཅུ་ལྷག་ཙམ་ལོ་གཉིས་ནང་བྱུང་བ་དེ་འདས་ཟིན་པའི་ལོ་བཅུ་ལས་ཀྱང་མང་བ་ཡིན་པ་དང། རྒྱ་ནག་གི་ཉེན་ཚབས་ཆེན་པོའི་བྱ་སྤྱོད་ཀྱིས་ཨ་མི་རི་ཀ་དང་མཐུན་ཕྱོགས་ཀྱི་རྒྱལ་ཁབ་ཀྱི་ཁྲིམས་ལུགས་ལ་འགྱུར་བ་གཏོང་ཐབས་བྱ་ཆེད་ཡིན་པ་རེད་ཅེས་བརྗོད་གནང་འདུག་དེ་ཡང་ཨ་མི་རི་ཀའི་རྒྱ་གར་དང་ཞི་བདེ་རྒྱ་མཚོའི་མཚོ་དམག་གི་དམག་དཔོན Admiral John Aquilino ཡིས་རྒྱ་ནག་དམག་མིར་གྱི་ཉེན་ཚབས་ཆེ་བའི་བྱ་སྤྱོད་ཀྱི་འདྲ་པར་དང་བརྙན་འཕྲིན་ནང་དུ་རྒྱ་ནག་གི་དམག་སྦྱོང་གནམ་གྲུའི་བཙན་འཛུལ་བྱ་སྤྱོད་དེ་དག་གིས་གནམ་གྲུའི་ནང་གི་མི་སྣའི་བདེ་འཇགས་ལ་ཉེན་ཁ་ཆེན་པོ་བཟོས་ཀྱི་ཡོད་པ་གསུངས་པ་དང། ཡང་ཁོང་གིས་འདས་པའི་ལོ་གཉིས་ནང་རྒྱ་ནག་གི་འབྲེལ་ཡོད་གོ་གནས་གཅིག་མཚུངས་ཀྱི་དཔོན་རིགས་ལ་འབྲེལ་མཐུད་གནང་རྒྱུའི་འབད་བརྩོན་གནང་ཡོད་རུང་རྒྱ་ནག་ངོས་ནས་སུ་ཞིག་གིས་ཡ་ལན་བྱས་མེད་པ་འགྲེལ་བརྗོད་གནང་འདུག་རྒྱ་ནག་གི་གནད་དོན་དབྱེ་ཞིབ་བྱེད་མཁན་ཁག་ཅིག་གིས་རྒྱ་ནག་གི་བྱ་སྤྱོད་དེ་དག་ནི་ཨ་རིའི་བཙན་འཛུལ་ལ་ཡ་ལན་བྱས་པ་ཞིག་ཡིན་པ་མ་ཟད། ས་ཁུལ་མི་འདྲ་བར་བཅའ་ཁྲིམས་དང་ཆབ་སྲིད་ལས་དོན་ལ་འགྲེལ་བཤད་མི་འདྲ་བ་ཡོད་པའི་བསམ་ཚུལ་ཡང་བརྗོད་འདུག། དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུ་ཡིན། ཟླ་བ་བཅུ་པའི་ཚེས་བཅོ་བརྒྱད་རེས་གཟའ་ལྷག་པའི་ཉིན་རྒྱ་ནག་གི་རྒྱུད་གཅིག་ལམ་གཅིག་གི་ལས་གཞི་དང་འབྲེལ་བའི་གླེང་སྟེགས་ཐོག་ར་ཤི་ཡའི་སྲིད་འཛིན་བླ་དེ་མིར་པུ་ཏིན་གྱིས་འཛམ་གླིང་ཡོངས་ཀྱི་རྩོད་རྙོག་ཁྲོད་དུ་ཨུ་རུ་སུ་དང་རྒྱ་ནག་གཉིས་བར་གྱི་ཆབ་སྲིད་དང་དཔལ་འབྱོར་གྱི་འབྲེལ་བ་རྒྱུན་ཆད་མེད་པར་གཏིང་ཟབ་ཏུ་འགྲོ་རྒྱུའི་རེ་བ་བཟང་པོ་ཡོད་ཅེས་གསར་འགོད་ལྷན་ཚོགས་ཐོག་གསལ་བསྒྲགས་བྱས་འདུག། རྒྱ་ནག་གི་ཤིན་ཧྭ་གསར་ལས་ཁང་གིས་སྤེལ་བའི་གནས་ཚུལ་ནང། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གྱིས་ར་ཤི་ཡའི་སྲིད་འཛིན་བླ་དེ་མིར་པུ་ཏིན་ལ་སྙིང་ཉེ་བའི་གྲོགས་པོ་ཞེས་འབོད་པ་དང། འདས་པའི་ལོ་བཅུའི་ནང་ཁོང་དང་མཉམ་དུ་ཐེངས་བཞི་བཅུ་ཞེ་གཉིས་ཙམ་ཐུག་འཕྲད་བྱུང་ཡོད་པར་བརྟེན་ཕན་ཚུན་གཉིས་དབར་མཛའ་མཐུན་གྱི་འབྲེལ་བ་དང་ཡིད་ཆེས་གཏིང་ཟབ་ཏུ་འགྲོ་རྒྱུར་ཕན་ཐོགས་བྱུང་ཡོད་པ་གསལ་སྟོན་བྱས་འདུག་པེ་ཅིང་ནང་འཚོགས་པའི་རྒྱུད་གཅིག་ལམ་གཅིག་གི་གླེང་སྟེགས་དེའི་ཐོག་འཛམ་གླིང་ཡུལ་གྲུ་བརྒྱ་དང་བཞི་བཅུ་ཙམ་གྱི་དབུ་ཁྲིད་མཉམ་ཞུགས་གནང་ཡོད་པ་དང།

རྒྱ་ནག་དང་ར་ཤི་ཡའི་སྲིད་འཛིན་གཉིས་ཀྱིས་ད་ལྟ་ཨི་ཟི་རེལ་དང་པེ་ལི་སི་ཐན་ནན་གཉིས་ཀྱི་འཁྲུག་རྩོད་འགྲོ་བཞིན་པ་ལ་མཚམས་འཇོག་དགོས་པའི་འབོད་སྐུལ་བཏང་འདུག།
རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་གྱིས་རྒྱུད་ལམ་གཅིག་གི་གླེང་སྟེགས་ཐོག་རྒྱ་ནག་གི་འཛུགས་སྐྲུན་གྱི་ལས་གཞི་དེར་བསྟོད་བསྔགས་དང། ནུབ་ཕྱོགས་རྒྱལ་ཁབ་ཁག་གིས་རྒྱ་ནག་དང་དཔལ་འབྱོར་ཐོག་འབྲེལ་ལམ་ཆུང་དུ་གཏོང་རྒྱུའི་སྲིད་བྱུས་དེར་སྐྱོན་བརྗོད་བྱས་ཡོད་པ་རེད་འདུག་དེ་ཡང་རེས་གཟའ་ལྷག་པ་ཉིན་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་གྱིས། པེ་ཅིང་གི་གནམ་བདེ་སྒོ་མོ་ཆེའི་ཐང་ཆེན་གྱི་ཉེ་འཁྲིས་རྒྱ་ནག་མི་དམངས་ཚོགས་ཆེན་ཞེས་པའི་ཚོགས་ཁང་དེར། འཛམ་གླིང་གི་རྒྱལ་ཁབ་ཁག་གི་འཐུས་མི་ཆིག་སྟོང་ལྷག་འདུས་པ་རྣམས་ལ། ང་ཚོས་རྒྱལ་ཁབ་གང་ཞིག་གིས་དཔལ་འབྱོར་གྱི་ཉེས་ཆད་བཀལ་རྒྱུ་དང། དཔལ་འབྱོར་ཐོག་ཤུགས་རྐྱེན་སྤྲོད་ཐབས། དཔལ་འབྱོར་གྱི་འབྲེལ་ལམ་ཆུང་དུ་གཏོང་བ་དང། དངོས་ཟོག་འགྲོ་རྒྱུག་ཐོག་བར་ཆད་བཟོ་བ་བཅས་པར་ངོ་རྒོལ་ཡོད་ཅེས་བརྗོད་ཡོད་པ་རེད་འདུག་ཡང་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི་ཡིས་གསར་འགོད་པར། ད་ཐེངས་ཀྱི་རྒྱ་ནག་གི་རྒྱུད་གཅིག་ལམ་གཅིག་གི་གླེང་སྟེགས་དེར། མར་ནེ་ཨ་མི་རི་ཀའི་ཌོ་ལར་ཐེར་འབུམ་དགུ་བཅུ་གོ་བདུན་ལྷག་གི་ཚོང་འབྲེལ་གྱི་གྲོས་མཐུན་ཁག་ཅིག་བཞག་གནང་ཐུབ་པ་བྱུང་ཡོད་པའི་སྐོར་བརྗོད་ཡོད་པ་རེད་འདུག་ད་ཐེངས་ཀྱི་རྒྱ་ནག་གི་རྒྱུད་གཅིག་ལམ་གཅིག་གི་གླེང་སྟེགས་དེར་ཚོགས་བཅར་གནང་མཁན་ཕལ་ཆེ་བ་ཡར་རྒྱས་འགྲོ་བཞིན་པའི་རྒྱལ་ཁབ་ཁག་གྲངས་བརྒྱ་དང་སུམ་ཅུ་ལྷག་དང། ཚོགས་བཅར་ཁོངས་རྒྱལ་ཁབ་ཁག་གི་འགོ་ཁྲིད་ཕེབས་པའི་ཁོངས་ར་ཤི་ཡའི་སྲིད་འཛིན་པུ་ཏིན་མངོན་གསལ་ཆེ་ཤོས་ཡོད་པ་རེད་འདུག་ཡང་འདི་དང་འབྲེལ་རྒྱ་ནག་ནང་རྒྱལ་ཁབ་བརྒྱ་དང་བཞི་བཅུ་ལྷག་གི་འགོ་ཁྲིད་དང་སྐུ་ཚབ་སོགས་མགྲོན་འབོད་ཀྱིས་རྒྱ་ནག་གི་རྒྱུད་གཅིག་ལམ་གཅིག་གི་ལས་གཞི་འགོ་བཙུགས་ནས་ལོ་ངོ་བཅུ་འཁོར་བའི་དགའ་སྟོན་ཚོགས་འདུ་ལ་རྒྱ་གར་མཉམ་ཞུགས་གནང་མེད་པའི་སྐོར། ང་ཚོའི་བཞུགས་སྒར་གྱི་ས་གནས་ཀྱི་གསར་འགོད་པ་བློ་བྷེ་ལགས་ཀྱིས་བཏང་གནང་བ་ཞིག་གསན་རོགས་གནང།
རྒྱ་ནག་གིས་འདི་ལོར་སྤྱི་ཟླ་བཅུ་པ་གི་ཚེས་པ་བཅུ་བདུན་ནས་བཅོ་བརྒྱད་གི་བར་ཉི་མ་གཉིས་ཀྱི་རིང། རྒྱ་ནག་ནང་རྒྱལ་ཁབ་བརྒྱ་དང་བཞི་བཅུ་ལྷག་གི་འགོ་ཁྲིད་དང་སྐུ་ཚབ་སོགས་མགྲོན་འབོད་ཀྱིས། རྒྱ་ནག་སྲིད་འཛིན་ཞི་ཅིན་ཕིང་གི་རང་འདོད་དང་འུར་ཚུགས་ཀྱི་སྒོ་ནས་འབད་བརྩོན་ཆེན་པོ་བྱེད་བཞིན་པ། རྒྱུད་གཅིག་ལམ་གཅིག་གི་ལས་གཞི་འགོ་འཛུགས་ཀྱི་ལོ་ངོ་བཅུ་ཐམ་པ་འཁོར་བ་གི་དགའ་སྟོན་ཚོགས་འདུ་ཞིག་འཚོགས་ཡོད་ཅིང། དེ་ལ་རྒྱ་གར་གྱི་སྐུ་ཚབ་དེ་སྔ་སྤྱི་ལོ་ཉིས་སྟོང་བཅུ་བདུན་དང་བཅུ་དགུ་བཅས་སུ་མཉམ་ཞུགས་མ་གནང་བ་བཞིན་དུ། ད་ལན་ཡང་ཡང་བསྐྱར་མཉམ་ཞུགས་གནང་མེད་པ་མ་ཟད། རྒྱ་ནག་གིས་པ་ཀི་སི་ཐན་དང་རྒྱ་ནག་གི་དཔལ་འབྱོར་ཚོང་ལམ་གྱི་ཐོག་ཨ་སྒོར་ཐེར་འབུམ་དྲུག་ཅུ་གི་འགྲོ་སོང་བཏང་སྟེ་ཀ་ཤི་མིར་གྱི་ས་ཁོངས་སུ་འཛུགས་སྐྲུན་བྱས་ཡོད་པས། རྒྱ་གར་རྒྱལ་ས་ལྡི་ལི་གི་ནང་གི་རྟོག་ཞིབ་ཐེབས་རྩ་ཁང་གི་རྒྱ་ནག་ཉམས་ཞིབ་པ་ཀལ་པི་ཏི་མཱན་ཀི་ཀར་ལགས་ནས། རྒྱ་ནག་གི་རྒྱུད་གཅིག་ལམ་གཅིག་གི་ལས་འཆར་དེ་རྒྱ་གར་གྱི་ས་ཁོངས་བདག་དབང་གི་གནད་དོན་དང་འབྲེལ་བ་ཡོད་པས།

མདོར་ན་རྒྱ་གར་རྒྱལ་ཁབ་ཀྱི་བདག་དབང་དང་ས་ཁོངས་ཀྱི་བདག་དབང་ལ་འབྲེལ་བ་ཡོད་པར་བརྟེན། རྒྱ་ནག་གི་རྒྱུད་གཅིག་ལམ་གཅིག་ལ་རྒྱ་གར་གྱིས་སྔ་ཕྱི་བར་གསུམ་དུ་ཁ་གཏད་གནང་ཡོད་པའི་མུར། མ་འོངས་པར་ཡང་རྒྱ་གར་གྱི་ལངས་ཕྱོགས་ལ་འགྱུར་བ་གཏོང་གི་མ་རེད་འདོད་ཅེས་འགྲེལ་བརྗོད་གནང་གི་འདུག་རྒྱ་ནག་གཞུང་གིས་ཡུ་རོབ་ནང་དུའང་རྒྱུད་གཅིག་ལམ་གཅིག་གི་ལས་འཆར་ཤུགས་ཆེས་སྤེལ་ཐབས་བྱེད་བཞིན་པ་ཡིན་ནའང། རྒྱ་ནག་གི་ལས་འཆར་དེས་དམངས་གཙོ་དང་ཁྲིམས་ཀྱི་དབང་བསྒྱུར།

ལས་འཆར་འདི་ལ་བརྟེན་ནས་རྒྱ་ནག་གིས་སོ་སོའི་རྒྱལ་ཁབ་ཀྱི་ལམ་སྲོལ་རྒྱལ་ཁབ་གཞན་གྱི་ཐོག་ཇེ་ཆེར་སྤེལ་ཏེ། ཡུ་རོབ་ནང་དྲང་ཁྲིམས་ཀྱི་དབང་སྒྱུར་གྱི་ཕྱི་གསལ་ནང་གསལ་དང་དམངས་གཙོ། འགྲོ་བ་མིའི་ཐོབ་ཐང་བཅས་ལ་དོ་ཕོག་འགྲོ་ཉེན་མཐོང་སྟེ་དོགས་འདྲོག་སླང་གི་ཡོད་པ་གི་སྐོར་རེ་འགྲེལ་བརྗོད་གནང་སོང། རྒྱ་ནག་གིས་རྒྱུད་གཅིག་ལམ་གཅིག་གི་ནང་རྒྱལ་ཁབ་མང་བོར་བུ་ལོན་གཡར་ཏེ་ཆབ་སྲིད་ཀྱི་ཁེ་ཕན་ལེན་པ་དང། བུ་ལོན་གྱི་སྙི་ལ་ཚུད་བཅུག་པ་སོགས་བྱེད་བཞིན་པ་མ་ཟད། ལས་འཆར་དེ་འདྲར་ལྐོག་ཟ་རུལ་སུངས་ཚབས་ཆེན་ཡོང་གི་ཡོད་པ་སོགས

ལས་འཆར་ཆུང་ཁག་ཚུན་ཆད་ཀྱི་ནང་ལྐོག་ཟ་འབྱུང་གི་ཡོད་པ་གི་སྟབས་ཀྱིས་རྒྱ་ནག་གི་ལས་འཆར་འདི་ལ་གྲུབ་འབྲས་ཐོབ་ཡོད་མེད་བྱ་རྒྱུ་མགོ་རྙོག་ཡིན་པ་འགྲེལ་བརྗོད་གནང་སོང། རྒྱ་ནག་གཞུང་གིས་ཨ་རིའི་སྒོར་མོ་ཐེར་འབུམ་ཉིས་བརྒྱ་བཞི་བཅུ་ལྷག་གི་མ་རྩ་བཙུགས་ཏེ། འཛམ་གླིང་གང་སར་ཡར་རྒྱས་འཛུགས་སྐྲུན་དང་ཚོང་ལམ་བཟོ་སྐྲུན་གྱི་ཁ་དབྱངས་སྒྲོག་བཞིན། རྒྱུད་གཅིག་ལམ་གཅིག་གི་ལས་འཆར་དྲིལ་བསྒྲགས་ཤུགས་ཆེ་བྱེད་བཞིན་པ་མ་ཟད། རྒྱ་ནག་ནང་ད་ཐེངས་ལས་འཆར་འདི་མགོ་འཛུགས་ཀྱི་ལོ་འཁོར་བཅུ་འཁོར་བ་གི་དགའ་སྟོན་གྱི་ཐོག་ཨུ་རུ་སུའི་སྲིད་འཛིན་ཕུའུ་ཀྲིན་དང་ཨེ་ཤ་ཡ་དང་ཨ་རབ་སོགས་ཀྱི་མགོ་ཁྲིད་མང་དག་ཅིག་མཉམ་ཞུགས་བྱས་ཡོད་ནའང།

ཨ་མི་རི་ཀའི Arkansas མངའ་སྡེའི་གཞུང་གིས་མངའ་སྡེ་དེའི་ནང་ཡོད་པའི Syngenta ཞེས་པའི་རྒྱ་ནག་གི་ཁེ་གཉེར་ལས་ཁང་ཞིག་གིས་བདག་བཟུང་བྱས་པའི་ཞིང་ས་ས་ཁྱོན་ཨེ་ཀར་བརྒྱ་དང་དྲུག་ཅུ་ཙམ་ནང་སོན་གྱི་ཐོན་སྐྱེད་འདེབས་ལས་དང། ཉམས་ཞིབ་བྱ་མཁན་ལས་ཁང་དེར་ཞིང་ས་རྣམས་ལོ་གཉིས་ནང་ཚུད་ཕྱིར་ཨ་རི་ཕྱིར་སྤྲོད་བྱེད་དགོས་པའི་བཀའ་གནང་འདུག་པའི་སྐོར་ཚེ་དབང་དངོས་གྲུབ་ལགས་ཀྱིས་ཕྱོགས་སྒྲིག་ཞུས་པ་ཞིག་གསན་རོགས་གནང།
ཨ་མི་རི་ཀའི་ཨར་ཀན་སིས་མངའ་སྡེའི་གཞུང་གིས་མངའ་སྡེ་དེའི་ནང་དུ་ཡོད་པའི། སན་ཅིན་ཏྲེ་ཞེས་པའི་རྒྱ་ནག་གི་ཁེ་གཉེར་ལས་ཁང་ཞིག་གིས་བདག་བཟུང་བྱས་པའི་ཨ་མི་རི་ཀའི་ས་ཁྱོན་ཨེ་ཀར་བརྒྱ་དང་དྲུག་ཅུ་ཙམ་ནང། སོན་གྱི་ཐོན་སྐྱེད་འདེབས་ལས་དང་ཉམས་ཞིབ་བྱ་མཁན་གྱི་ལས་ཁང་དེར་ཞིང་ས་རྣམས་ལོ་གཉིས་ཀྱི་ནང་ཚུད་ཕྱིར་ཨ་རིར་འཚོང་དགོས་པའི་བཀའ་གནང་ཡོད་པ། ཕྱི་ཚེས་བཅུ་བདུན་ཉིན་ཤི་ཁ་གོ་ནས་རོས་ཀྲ་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་བཞག། ཨར་ཀན་སཱས་མངའ་སྡེའི་གཞུང་གིས་དེ་ལྟར་ཐག་གཅོད་གནང་དགོས་དོན་ནི། མངའ་སྡེ་དེའི་ནང་དུ་ཡོད་པའི་སོན་གྱི་ཐོན་སྐྱེད་ཀྱི་ཞིང་ལས་བྱ་མཁན་གྱི་བདག་པོ་རྒྱ་མི་ཡིན་པའི་ཆ་ནས་རྒྱལ་སྤྱིའི་ནང་གི་སོན་གྱི་ཐོན་སྐྱེད་བཟོ་མཁན་གཞན་ཚོས་རྣོ་ངར་ཆེན་པོས་སྐྱོན་བརྗོད་བྱེད་ཀྱི་ཡོད་པའི་ཆ་ནས་ཡིན་འདུག་ལར་ནས་ཨ་མི་རི་ཀའི་ཞིང་པའི་ཚོགས་པ་དང་གྲོས་ཚོགས་ཀྱི་ཚོགས་མི་ཚོས་ཀྱང་ཕྱི་རྒྱལ་གྱི་མིས་ཨ་མི་རི་ཀའི་ས་ཞིང་ཁྱོན་ཆེ་བདག་བཟུང་བྱ་བཞིན་པའི་ཐོག་ཞིབ་འཇུག་བྱ་རྒྱུ་མང་དུ་བཏང་ཡོད་པ་དང། དེ་ནི་རྒྱལ་ནང་བདེ་སྲུང་དང་འབྲེལ་བ་ཡོད་པ་དང། དེས་མི་སྒེར་སོ་སོས་རྒྱལ་ཁབ་ལ་ལ་ཞེན་ག་ཚོད་ཡོད་མེད་ལ་རག་ལུས་ཀྱི་རེད་ཅེས Arkansas མངའ་སྡེའི་སྤྱི་ཁྱབ་བློན་ཆེན Sarah Huckabee Sanders ལགས་ཀྱིས་གསར་འགོད་ལྷན་ཚོགས་ཐོག་གསུངས་བཞག་དེ་བཞིན་ཁོང་གིས། ཁོང་གིས་མངའ་སྡེ་དེའི་ནང་ཨ་མི་རི་ཀའི་དགྲ་ཡིན་པའི་རྒྱལ་ཁབ་དགུ་ཡིས་ས་ཞིང་ཁྱོན་ཆེ་ཉོ་རྒྱུར་བཀག་འགོག་བྱ་རྒྱུ་ཡིན་པ་དང། དེ་རིང་ཁྲིམས་གཞི་དེ་དངོས་སུ་ལག་བསྟར་བྱ་གི་ཡོད། རྒྱ་ནག་གི་སན་ཅིན་ཏ་ཞིང་ལས་ཞིབ་འཇུག་ལས་ཁང་གིས་ཨར་ཀན་སཱས་ཡི་ཞིང་ས་རྣམས་ཕྱིར་སྤྲོད་ངེས་པར་དུ་བྱ་དགོས་པ་རེད། སན་ཇི་ཏཱ་ཡི་བདག་པོ་རྒྱ་ནག་གི་ཁེ་གཉེར་ལས་ཁང་ནི་རྒྱ་ནག་གི་དམག་སྒར་དང་འབྲེལ་བ་ཡོད་པ་ཞིག་ཡིན་སྟབས་ང་ཚོར་རང་བཞིན་གྱིས་ཉེན་ཁ་བཟོ་གི་འདུག་ཅེས་གསུངས་བཞག་དེ་བཞིན་ཁོང་གིས།
ཨ་མི་རི་ཀའི་ཞིང་ལས་ཉམས་ཞིབ་ཀྱི་གྲུབ་འབྲས་རྣམས་རྒྱ་ནག་གིས་རྐུ་ཁྱེར་བྱས་ནས་ཨ་རིའི་ཐུན་མོང་ཚོང་ལས་ཁང་ལ་ཚུར་གནོད་སྐྱེལ་ཤེས་ཀྱི་རེད་ལ་དེ་ནི་ཨ་མི་རི་ཀའི་རྒྱལ་ནང་བདེ་སྲུང་ལའང་ཉེན་ཁ་ཞིག་རེད་ཅེས་གསུངས་བཞག་ཡང་ཨ་མི་རི་ཀའི North Carolina མངའ་སྡེའི་ནང་ས་ཁང་ཉོ་ཚོང་གི་ཚོང་ལས་གཉེར་མཁན་ངག་དབང་ཆོས་ཆེན་ལགས་ཀྱིས་ཁོང་བཞུགས་ཡུལ་མངའ་སྡེ་དེའི་ནང་ལའང་རྒྱ་རིགས་ཚོས་ས་ཁང་མང་པོ་ཉོ་གི་ཡོད་པ་དང་དེའི་དམིགས་ཡུལ་ནི་མ་འོངས་རྒྱ་རིགས་མི་འབོར་མང་དུ་བཏང་ནས་རིམ་པས་མངའ་སྡེ་དང་དབུས་ཀྱི་ཆབ་སྲིད་ནང་ལ་འཛུལ་ནས་རྒྱ་ནག་གི་འདོད་ཕྱོགས་ཀྱི་ཤུགས་རྐྱེན་སྤེལ་ཐབས་ཀྱི་ཆེད་དུ་ཡིན་པའི་དགོངས་ཚུལ་གསུངས་གནང་གི་འདུག།
དེ་རྒྱ་རིགས་དེ་ཚོ་གི་ད་ལྟ་ཨ་རི་གི་བར་སྐབས་ཤིག་ནས་རེད་ད་ལོ་ཤས་ཀྱི་སྔོན་ནས་ཨ་རི་གི་རྒྱལ་ཡོངས་ག་ས་ག་ལ་ད་ས་ཆ་རྒྱ་ཆེན་པོ་ཞེ་པོ་ཞིག་ཉོ་ན་ནུ་མ་ས་ཆ་དང་ཁང་པ་དང་དཔེར་ན North Carolina ར་ཉེ་ཆར་ད་ལོ་ཤས་སྔོན་ནས་རྒྱ་རྒྱ་རིགས་མང་པོ་ཞིག་ཡོང་ནས་ཨ་ནི་ས་ཆ་ག་ས་ག་ལ་ས་ཆ་སྟོང་པ་ཡིན་ན་རེད། ཁང་པ་ཡིན་ན་རེད་ཁོང་ཚོ་གི་མང་ཐག་ཆོད་ཅིག་ཉོ་གི་འདུག་ད་དེ་རྒྱུ་མཚན་དེ་ཁོང་ཚོ་གི་དེ་ངེད་ཀྱི་འདི་མིན་འགྲོ་བསམ་ད་དེ་ས་ཆ་ཉོས་ཨ་ནི་དེ་ས་ཆ་དེ་ཨ་ནི་ཡོང་པའི་སྐབས་ལ་དེ་སྤུ་གུ་སྐྱེས་པས་ན་ཨ་རིའི་མི་སེར་ཆགས་ཡོང་གི་རེད་ཨ་ནི་ག་ལེ་ག་ལེ་མི་སེར་ཆགས་པས་ན་རྒྱ་རིགས་མང་རུ་མང་རུ་མང་རུ་འཕེལ་གི་རེད་པ། རྒྱ་རིགས་མང་རུ་མང་རུ་འཕེལ་འཕེལ་བ་ཡིན་ན་ཨ་ནི་དེ་གི་ད་ག་ལེ་ག་ལེ་ཆབ་སྲིད་ནང་ལ་འཛུལ། ག་རེ་ནང་གཅིག་ཡོད་ད་ལྟ lobby དེ་འདྲའི་ནང་ལ་འཛུལ་བྱས་ནས་ཁ་སྐད་བྱས་ནས་ག་ལེ་ག་ལེ། ཨ་རི་གི་ཆབ་སྲིད་ཀྱི་ཐེ་བྱུས་ནང་ལ་སླེབས་སྲིད་ཀྱི་རེད། ཨ་ནི་མི་འབོར་བ་མང་ཡང་ཤུགས་ཐེབས་ཀྱི་རེད། གང་ལྟར་ཨ་རིའི་ནང་ལ་དཔལ་འབྱོར་ཐོག་ནས་ཁོང་ཚོ་ཇུས་གཏོགས་བྱེད་པ་ཆབ་སྲིད་ཐོག་ནས་ཇུས་གཏོགས་བྱེད་ཐུབ་ཡས་ཁོང་ཚོ་གི་ལྟ་ག་ལ་མི་འབོར་ཤུགས་ཆེ་རུ་ཆེ་རུ་བཏང་ཡས་རྒྱ་རིགས་བྱས་ནས་འདི་འདྲའི་གི་ངའི་བསམ་པ་ལ་འདི་འདྲའི་བྱས་ནས་ཁོང་ཚོ་གི་མ་འོངས་པ་ལ་ད་གནོན་ཤུགས་དེ་ཤུགས་ཆེ་རུ་ཆེ་རུ་ཆེ་རུ་འགྲོ་ཡས་ཀྱི།
དེ་གི་མིན་འགྲོ་བསམ། ཨར་ཁན་སི་གཞུང་གི་ཐག་གཅོད་དེར། སེ་ཅིན་ཐ་ཞེས་པའི་སོན་གྱི་ཞིང་ཁ་ཁྱོན་ཆེ་བདག་བཟུང་བྱ་མཁན་གྱི་རྒྱ་རིགས་ལས་ཁང་དེས། ཁོང་ཚོར་ཧ་ཅང་བློ་ཕམ་བྱུང་བ་དང་ཐག་གཅོད་དེ་ནི་དགོངས་པ་ཆུང་ཆུང་བཞེས་ནས་ཐག་གཅོད་གནང་བ་ཞིག་རེད་ལ། དེས་ཨར་ཁན་སི་སི་ཡི་ཞིང་པ་ཚོར་གནོད་ཀྱི་རེད་ཅེས་ཞིང་ལས་ཁེ་གཉེར་ལས་ཁང་དེའི་མགྲིན་ཚབ་པ། སཱས་ཝ་ཏུ་དཱས་ཟེར་བས་བཤད་བཞག། རྒྱ་རིགས་ཀྱིས་བདག་བཟུང་བྱས་པའི་སེ་ཅིན་ཐ་ཞིང་ལས་ཁེ་གཉེར་ལས་ཁང་དེས། ཨ་མི་རི་ཀའི་ཞིང་ས་ས་ཁྱོན་ཨེ་ཀར་ཆིག་སྟོང་ལྔ་བརྒྱ་ཙམ་བདག་བཟུང་བྱས་ནས། དེའི་ནང་ཞིང་ལས་ཐོག་ཉམས་ཞིབ་དང་ཡར་རྒྱས་གཏོང་ཕྱོགས། ཨ་རིའི་ཞིང་པའི་ཐོན་སྐྱེད་ལ་ཆ་རྐྱེན་གྱི་ཚོད་ལྟ་བྱེད་པ་སོགས་བྱ་བཞིན་ཡིན་འདུག། རྒྱ་མི་རིགས་ཀྱིས་ཨར་ཀན་སིས་མངའ་སྡེའི་ས་ཞིང་ཁྱོན་ཆེ་དེ་བཞིན། འདས་པའི་མི་ལོ་སུམ་ཅུ་སོ་ལྔ་ཙམ་ནས་བདག་བཟུང་བྱ་བཞིན་ཡིན་པ་དང། ད་ཆ་ཨར་ཀན་སིས་མངའ་སྡེའི་གཞུང་ལ་ཕྱིར་སློག་མ་བྱས་པ་ཡིན་ན། སཱ་ཅིན་ཏཱ་ཞེས་པའི་རྒྱ་ནག་གི་ཞིང་ལས་ཁེ་གཉེར་ལས་ཁང་དེ་མངའ་སྡེ་དེ་ནས་ཕྱིར་འབུད་བྱ་གི་ཡིན་ཞེས་མངའ་སྡེའི་ཁྲིམས་དོན་བློན་ཆེན་ཊིམ་གིར་ཕིན་ལགས་ཀྱིས་གསུངས་བཞག་ལས་རིམ་དེ་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།

ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་བཀའ་ཤག་སྐབས་བཅུ་དྲུག་པས་ཝི་ཏེག་འམ། དྭང་བླངས་བོད་དོན་ཞུ་གཏུག་ལས་འགུལ་གསར་གཏོད་གནང་བ་བཞིན་ཕྱིར་སྡོད་གཞི་རིམ་མི་མང་གི་ངོས་ནས་བོད་དོན་ལས་འགུལ་སྤེལ་ཕྱོགས་ཀྱི་གོ་སྐབས་ཤིག་བསྐྲུན་ཡོད་པ་མ་ཟད། བོད་མིའི་མཐུན་སྒྲིལ་གྱིས་བོད་ཀྱི་དྲང་བདེན་དང་གཞི་རྩའི་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་བྱེད་ཐུབ་པའི་རེ་བ་དང་འཕོ་འགྱུར་གྱི་སྐུལ་འདེད་ནུས་པ་བཅས་ཀྱང་མཚོན་ཐུབ། བོད་མི་མི་ངོ་རེ་རེའི་ལས་འགན་དང་ཕུགས་རེ་ཅན་གྱི་དྭང་བླངས་བོད་དོན་ཞུ་གཏུག་ལས་འགུལ་ཐད་གསར་འགོད་པ་སྒྲོལ་མ་ལྷ་མོ་ལགས་ཀྱིས་ཕྱོགས་སྒྲིག་དང་སྙན་སྒྲོན་ཞུས་པ་ཞིག་གསན་རོགས་གནང། ད་ང་རང་ཚོ་བོད་གངས་ཅན་པ་ཟེར་ཡག་གི་མིང་དེ་མ་ཤི་བར་དུ་མིང་དེ་བསྡད་རྒྱུ་རེད། སྐྱེ་ས་ཨ་མི་རི་ཀ་སྐྱེ་བ་ཡིན་ནའི། སོ་སོའི་ཕུང་པོ་འདི་གྲུབ་ཆ་འདི་བོད་གངས་ཅན་པའི་ཁུ་ཁྲག་ནས་མར་ཡོང་བསྡད་པ་ཅིག་ད་ཆགས་བསྡད་ཡོད་རེད། ས་དེ་འདྲ་ཡིན་དུས། མ་ཤི་བར་དུ། བོད་པ་ཟེར་ཡག་གི་མིང་དེ་ནི་བརྗེ་ཡག་ཡོད་མ་རེད། དེ་ཡིན་དུས་ཙ་ནས། བོད་པ་ཞིག་ཡིན་ཕྱིན་ཆད་ལ། མ་ཤི་བར་དུ་བོད་སྤྱི་པའི་འགན་དེ། ལས་ཀྱི་དབང་གིས་ང་ཚོའི་སྒང་ལ་འཁྲི་བསྡད་ཡོད་རེད། ས་དེ་འདྲ་ཡིན་དུས་དུས་ནམ་ཡང་བོད་སྤྱི་པའི་དོན་དག་བརྗེད་ཐབས་ཡོད་མ་རེད་ལ། ཚང་མས་མི་ཧུར་ཐག་བྱེད་ཀྱི་ཡོད་རེད་ལ། ཚང་མས་ཡིན་ན་ཧུར་ཐག་བྱེད་རོགས་གྱིས་ཟེར་ཡག་ཡིན། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བཀའ་སློབ་སྩལ་བཞིན་པ་ལྟར། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་དབུས་པའི་དབུ་ཁྲིད་ཚོས་ཀྱང་རྒྱ་ནག་གཞུང་གིས་བོད་ནང་བོད་ཀྱི་ནང་ཆོས་རིག་གཞུང་དང་མི་རིགས་ཀྱི་གོམས་གཤིས་སོགས་ཡོངས་སུ་རྩ་མེད་གཏོང་ཐབས་སུ་དམིགས་ཏེ་བོད་ཕྲུག་ལོ་ན་བཞི་ཙམ་ལ་སོན་སྐབས་ནས་རྒྱ་ཡིག་དང་རྒྱ་སྐད་གཙོ་བོ་བེད་སྤྱོད་བྱ་ཡུལ་གཏན་འཇགས་སློབ་གྲྭའི་ནང་གཏོང་དུ་བཅུག་པ་སོགས་ཀྱི་སྲིད་བྱུས་ལག་བསྟར་བྱེད་བཞིན་པའི་དྲན་སྐུལ་ཡང་ནས་ཡང་དུ་གནང་བཞིན་ཡོད་ཅིང། བོད་ཀྱི་རིག་གཞུང་ཆགས་འཇིག་གི་འགག་རྩའི་དུས་སྐབས་འདིར་ཕྱིར་སྡོད་བོད་མི་སྤྱི་དང་ལྷག་པར་དུ་ནུབ་ཕྱོགས་དམངས་གཙོའི་ཡུལ་གྲུའི་ནང་གནས་པའི་བོད་རིགས་ཚོས་བོད་ནང་གི་བོད་མིའི་བདེ་དོན་སླད་རང་ནུས་ལ་དཔག་པའི་ལས་དོན་བསྒྲུབ་རྒྱུ་ནི་ལས་འགན་ཞིག་ཡིན་པ་ངོས་འཛིན་གནང་གི་ཡོད་པ་རེད། རྒྱལ་ཁབ་གཅིག་མི་རིགས་གཅིག་རིག་གཞུང་གཅིག་སྐད་ཡིག་གཅིག་སྐད་ཆ་བཤད་ཡོང་དུས་ཙམ་པ་ལ་ཨ་ནི་མི་རིགས་གཞན་པ་ཚང་མ་ལོ་སྐད་ཡིག་རྩ་མེད་བཏང་ཡག་གི་སྲིད་ཇུས་དེ་ཟིན་བསྡད་ཀྱི་འདུག་དེས་ན་ད་འདི་ལ་སྲིད་ཇུས་འདི་ལ་ཡར་བརྟེན་ནས་ད་ལྟ་བོད་ནང་ལོགས་ལ་གཅིག་སློབ་གྲྭའི་སྤུ་གུ་ཚང་མ་ལོ་གཏན་འཇགས་སློབ་གྲྭ་ལ་བཅུག་གི་འདུག་ཟེར་ཡག་ཚོ་ང་ཚོ་ཉེན་ཁ་ཆེན་པོ་ཞེ་པོ་ཅིག་རྩིས་བསྡད་ཀྱི་ཡོད་རེད། གང་ཟག་སྤུ་གུ་ཆུང་ཆུང་ཚང་མ་ལོ། སྐད་ཀྱི་ཐོག་ནས་ཡིན་ན་རེད། སྤྱོད་པའི་ཐོག་ནས་ཡིན་ན་རེད། འཚོ་བ་སྐྱེལ་སྟངས་ཀྱི་ཐོག་ནས་ཡིན་ན་རེད། བསམ་བློ་བཏང་སྟངས་ཀྱི་ཐོག་ནས་ཡིན་ན་རེད་ཚང་མ་ལོ་རྒྱ་རིགས་ལ་བསྒྱུར་བ་ཡིན་ན། ཨ་ནི་བོད་མི་རིགས་ངོ་བོ་ལྷག་ཟེར་དེ་ཁག་པོ་ཆགས་དགོས་ཏོ། འདི་ནི་རྒྱལ་སྤྱིའི་ཁྲིམས་དང་འགལ་བའི་མི་རིགས་རྩ་མེད་གཏོང་ཐབས་ཀྱི་རྒྱ་ནག་གཞུང་གིས་བོད་ནང་འཛིན་པའི་སྲིད་བྱུས་ཀྱི་ཐབས་ཤིག་ཡིན་པ་བོད་མིའི་སྒྲིག་འཛུགས་ཀྱིས་ངོས་འཛིན་གནང་བཞིན་ཡོད་པ་རེད། རྒྱ་ནག་གཞུང་གིས་བོད་ཀྱི་སྐད་ཡིག་གཙོས་ཆོས་དང་རིག་གཞུང་སྲུང་སྐྱོབ་དང་དར་སྤེལ་གནང་མཁན་བོད་ནང་གི་བོད་མི་མང་པོ་ཞིག་ལ་ཉེས་འཛུགས་སྣ་ཚོགས་སྒོ་ནས་བཙོན་དུ་བཅུག་ཡོད་པ་དཔེར་ན་ཆབ་སྲིད་བཙོན་ཟུར་དང་སྐད་ཡིག་སྲུང་སྐྱོབ་ལས་འགུལ་བ་བཀྲ་ཤིས་དབང་ཕྱུག་ལགས་ཕྱི་ལོ་ཉིས་སྟོང་བཅུ་དྲུག་ལོར་འཛིན་བཟུང་བྱས་ནས་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོར་རྒྱལ་ཁབ་ཁ་བྲལ་གྱི་ཉེས་མིང་བཙུགས་ཏེ་ལོ་ལྔའི་བཙོན་འཇུག་ཁྲིམས་ཐག་བཅད་པ་དང་ད་ལྟ་རྒྱ་ནག་གི་བཙོན་འོག་ཏུ་ཡོད་པ་སྒོ་ཤེས་རབ་རྒྱ་མཚོ་ལགས་ལ་ལོ་བཅུའི་བཙོན་དུས་ཉེས་ཆད་བཀལ་ཞིང་ཡང་དེའི་གོང་དྷི་ལྷ་ལྡན་ལ་ལོ་བཞིའི་བཙོན་དུས་ཉེས་ཆད་དང་ཁྲིམས་ཐག་མ་བཅད་གོང་ལོ་གཉིས་བཀག་ཉར་འོག་བཞག་པ་སོགས་བོད་པའི་སྤྱི་ཚོགས་ཐོག་ཤུགས་རྐྱེན་བཟོ་ཐུབ་མཁན་གྱི་མི་མང་པོ་ཞིག་གི་ནུས་པ་མེད་པ་བཟོ་བཞིན་ཡོད་པ་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་ལྟེ་གནས་ཁང་གི་སྙན་ཐོ་འདྲ་མིན་གྱི་ནང་བཏོན་འདུག། ཕྱོགས་མཚུངས་རྒྱ་ནག་དམར་ཤོག་གཞུང་གིས་བོད་མིའི་སྡོད་ཁྱིམ་དང་ཁ་པར་སོགས་གང་བྱུང་སྔོག་བཤེར་བྱེད་པ། ཁ་པར་འཕྲོག་པ་སོགས་ཀྱི་བྱ་སྤྱོད་ནི་བོད་ནང་གི་དངོས་ཡོད་གནས་ཚུལ་ཕྱིར་གྱར་མ་བྱུང་བའི་ཐབས་ཤིག་ཡིན་པར་ངོས་འཛིན་བྱེད་ཀྱི་ཡོད་ཅིང་བོད་ནང་ཆུ་ཚོད་ཉི་ཤུ་རྩ་བཞིའི་རིང་བོད་མི་ཚོར་ལྟ་རྟོག་དང་བྱ་རའི་ཆེད་བརྙན་ལེན་འཕྲུལ་ཆས་གང་སར་བཞག་ནས་བོད་ནང་གི་བོད་མི་ཚོའི་བྱ་སྤྱོད་ཚང་མར་ལྟ་ཞིབ་བྱེད་བཞིན་པ་མ་ཟད་བོད་ནང་དུ་བོད་མི་ཚོས་གཞི་རིམ་གྱི་རང་དབང་ལ་ལོངས་སུ་སྤྱོད་ནས་རྒྱ་ནག་གཞུང་ལ་ལྟ་ཚུལ་མི་མཐུན་པའི་ལྟ་སྤྱོད་འཛིན་པ་ཁག་རྒྱལ་ཁབ་ཀྱི་བདེ་འཇགས་དང་འབྲེལ་བ་བཟོས་ཏེ་ཉེས་ཆད་ལྕི་བོ་འགེལ་བཞིན་ཡོད་པ་གནད་དོན་དབྱེ་ཞིབ་པ་དང་འགྲོ་བ་མིའི་ཐོབ་ཐང་ཉམས་ཞིབ་པ་ཚོས་སྙན་ཐོ་རིམ་པའི་ནང་བཀོད་ཡོད་པ་རེད། དུས་སྐབས་དེ་འདྲ་ཞིག་ལ་ས་ཕྱོགས་གང་སར་གནས་པའི་བོད་མི་ཚོས་བོད་པའི་ངོ་བོ་བོར་བརླག་ཏུ་མ་སོང་བར་བོད་ནང་གི་བོད་མིའི་ཆེད་འགན་རང་འཁུར་གྱིས་ས་གནས་སོ་སོ་ནས་བོད་མིའི་དྲང་བདེན་འཐབ་རྩོད་བྱེད་དགོས་པ་ནི་ཕྲག་ལ་བབས་པའི་ལས་འགན་ཞིག་ཆགས་བསྡད་ཡོད་པ་རྒྱ་གར་དུ་གནས་བཞུགས་གཞོན་སྐྱེས་ཀུན་བཟང་བསྟན་འཛིན་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་བྱུང། ཁོང་གིས་རྒྱ་གར་རྡ་རམ་ས་ལ་ནས་བོད་མིའི་ངོ་བོ་དང་ལོ་རྒྱུས་རིག་གཞུང་བཅས་པ་བདག་སྐྱོང་ཆེད་བོད་མིའི་གཏམ་རྒྱུད་ཅེས་པའི་གླེང་སྟེགས་ལས་རིམ་ཞིག་འགོ་འཛུགས་ཞུས་ཡོད་པ་དང། གླེང་སྟེགས་དེའི་བརྒྱུད་ནས་བོད་པའི་ལོ་རྒྱུས་དང་སྲོལ་རྒྱུན་གྱི་གོམས་སྲོལ། གོམས་གཤིས་སོགས་བརྙན་དང་འགྲེམས་སྟོན་གྱི་ལམ་ནས་ངོ་སྤྲོད་གནང་གི་ཡོད་པ་རེད།

དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་བོད་མི་གནས་ཡུལ་གྱི་ས་ཕྱོགས་གང་སར་ཕྱོགས་ཕེབས་གནང་སྐབས་བོད་མི་གཞོན་སྐྱེས་ཚོར་བོད་ནང་གི་བོད་མིའི་བདེ་དོན་ཆེད་རང་དབང་ལུང་པའི་ནང་གནས་སྡོད་བྱེད་བཞིན་པའི་བོད་མི་ཚོས་ཕྱོགས་ཡོངས་ནས་བོད་དོན་འཐབ་རྩོད་བྱེད་དགོས་པ་ནི་ལས་འགན་ཞིག་ཆགས་ཡོད་པ་གསུང་བཞིན་ཡོད་པ་དང། དབུས་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ཀྱིས་ཀྱང། རྒྱལ་སྤྱིའི་བོད་ཀྱི་དྭང་བླངས་བོད་དོན་ཞུ་གཏུག་ལས་འགུལ་ནི། གཙོ་བོ་བོད་མི་གཞོན་སྐྱེས་རྣམས་དྭང་བླངས་ཀྱི་ཚོགས་པའི་ནང་མཉམ་ཞུགས་བྱས་ཏེ་བོད་དོན་རྒྱལ་སྤྱིའི་སྡིངས་ཆའི་ཐོག་གྲོས་བསྡུར་དང་གོ་རྟོགས་སྤེལ་ཆེད་ཡིན་པ་དང། ལས་འགུལ་འདིའི་གཙོ་གནད་གཞན་ཞིག་ཡོད་པ་ནི་བོད་མི་མཉམ་ཞུགས་པ་ཚོ་བོད་པའི་སྐད་དང་རིག་གཞུང་ལོ་རྒྱུས་བཅས་ཀྱི་ཐད་ལ་གོ་རྟོགས་སྤེལ་རྒྱུར་དཀའ་ངལ་མེད་པ་ཞིག་ཡོང་བར་དམིགས་བཞིན་ཡོད་པ་གསུངས་བྱུང། བོད་པ་སུ་འདྲ་ཞིག་ཡིན་པ་ནས་ཀྱི་ཀ་ད་ད་སྔར་དང་མ་འདྲ་བའི་ཀྱི་སྔོན་མ་ཡིན་པ་ནས་བོད་པ་ལབ་དུས་ཙམ་པ་བཙན་བྱོལ་ནང་ལ་ཡིན་ན་རྒྱ་བལ་འབྲུག་གསུམ་དེ་ད་མང་ཆེ་རྒྱ་བལ་འབྲུག་གསུམ་ནང་ཆགས་བསྡད་ཡོད་རེད། ད་ད་ལྟའི་ཀྱི་གནས་སྟངས་དེ་ཆ་བཞག་ན་ད་བོད་པའི་ཀྱི་ད་བཙན་བྱོལ་ལ་ནས་དེ་སྐྱབས་བཅོལ་ནང་ལ་ཀྱི་གནས་སྟངས་ཆ་བཞག་དུས་ཙམ་པ་ལ་ལུང་པ་མང་པོ་ཞེ་པོ་ཅིག་ནང་ལ་བོད་པ་ཆགས་བསྡད་ཡོད་རེད། བ་གཏན་སྡོད་ཆགས་བྱས་བསྡད་ཡོད་ཙམ་པ་སོ་སོ་སོ་ས་གནས་ཀྱི་ས་གནས་མགོ་ཁྲིད་ཡིན་པ་ནས་ས་གནས་གཞུང་ཡིན་ན་དེ་ད་རེད་བ་སོ་སོ་ཀྱི་སྡོད་སའི་ཀྱི་ལུང་པའི་ཀྱི་མགོ་ཁྲིད་ཚོ་ལ་སོ་སོ་ཕ་གིའི་མི་སེར་ཡིན་པའི་ཐོག་ནས་བོད་ཀྱི་གནད་དོན་ཐོག་ལ་གླེང་སློང་བྱས་ད་དེ་ཚོའི་ཐོག་ལ་གོ་སྐབས་བཟང་པོ་ཞིག་སྔར་ལས་ལྷག་ཅིག་གོ་སྐབས་བཟང་པོ་ཞིག་ད་ལྟ་གནས་གནས་བསྡད་ཡོད་ཙམ་པ་དེ་དེ་གོ་སྐབས་དེ་བྱུང་བའི་ཐོག་ནས་དང་བླངས་ཀྱི་གོ་སྐབས་རེད། དེ་རེད་བ་ལས་ཀ་རང་སྐུལ་བྱས་བྱས་རེད་བ་སོ་སོས་མངགས་པ་ནས་སོ་སོས་བསྐུལ་བ་ནས་སོ་སོས་མངགས་པ་ཡིན་ཐག་བཅད་ཅེས་ཨེ་དེ་མ་ཡིན་པར་སོ་སོ་བོད་པ་ཅིག་ཡིན་པའི་ངོ་བོ་ཐོག་ནས་སོ་སོའི་ས་གནས་ས་ཐོག་ལ་ཨ་ནི་བོད་པའི་ཐོག་ལ་ཞུ་གཏུག་བྱེད་ཀྱི་གོ་སྐབས་ཅིག་བྱས། བོད་མི་གནས་ཡུལ་ཨ་རི་ས་ཁུལ་མང་པོའི་ནང་བོད་མི་དྭང་བླངས་བོད་དོན་ཞུ་གཏུག་གི་ངོ་བོ་ཐོག་ནས་རང་རང་སོ་སོ་གནས་ཡུལ་ས་གནས་གཞུང་དང་གྲོས་ཚོགས་སོགས་སུ་བོད་དོན་ཞུ་གཏུག་གི་ལས་འགུལ་སྤེལ་བཞིན་ཡོད་ཅིང་དཔེར་ན་ཨ་རི་སི་ཨ་ཊལ་ས་གནས་སུ་དང་བླངས་བོད་དོན་ཞུ་གཏུག་ལས་འགུལ་བ་རྣམས་ཀྱིས་ད་བར་ཨ་རིའི་གྲོས་ཚོགས་གོང་འོག་གི་འཐུས་མི་དང་དེ་དག་གི་ལས་བྱེད་སོགས་དང་མཇལ་འཕྲད་ཞུས་ཏེ་བོད་དོན་ཞུ་འབོད་གནང་འདུག་པ་མ་ཟད་ཨ་རི་གྲོས་ཚོགས་ནང་བོད་དོན་རྒྱབ་སྐྱོར་མུ་མཐུད་ཡོང་བའི་རེ་སྐུལ་ནན་ཞུ་བྱེད་བཞིན་ཡོད་པ་རེད། ས་གནས་ཀྱི་དང་བླངས་བོད་དོན་ཞུ་གཏུག་ལས་འགུལ་གྱི་ཚོགས་མི་སྤ་སངས་བུ་ཁྲིད་ལགས་ནི་ཕྲུ་གུ་གཉིས་ཀྱི་ཨ་མ་ལགས་ཤིག་ཡིན་པ་རེད། ཁོ་རང་གིས་བུ་ཕྲུག་ལྟ་སྐྱོང་དང་སྒེར་གྱི་འཚོ་བའི་མདུན་ལམ་དང་འབྲེལ་བའི་ལས་ཀ། ནང་ལས་སོགས་གནང་དགོས་པ་བྲེལ་བ་ཧ་ཅང་ཆེན་པོ་ཡོད་མིན་ལ་མ་ལྟོས་པར་བོད་ཀྱི་རྩ་དོན་ཆེད་དུས་ཚོད་དམིགས་བསལ་འདོན་རྒྱུ་ཧ་ཅང་གི་གལ་ཆེན་པོར་ངོས་འཛིན་གནང་གི་འདུག། ས་གནས་ཚང་མས་ཀྱི་སོ་སོའི་གང་གར་བཞུགས་རུང། བོད་པ་ཡིན་པའི་བོད་པའི་ངོ་བོ་དེ་དེ་མ་བརྗེད་པ་བྱས། ས་གནས་ཚང་མས་ཀྱི་དེའི་ཐོག་ལ་ད་ཅིག་འགན་འཁྱེར་ཐུབ་པ་ཡིན་ན། ས་གནས་ད་དེ་ནང་ལོགས་ལ་ད་མི་མང་སོང་ནས་ད

ཚང་མས་གཞི་ཆེན་མཉམ་འཛོམས་ཡོང་ཐུབ་ཡོད། ད་ལྟ་མཆོད་མེ་དེ་འབར་བཞིན་པའི་སྐབས་ལ་ཚང་མས་ཀྱིས་ཧ་རུ་བ་རུ་གནང་ཐུབ་པ་ཡིན་ན་ད་ལྟ་ཤིང་སྡོང་དེང་གི་དཔེར་མཚོན་ཞུ་བ་ནང་བཞིན་ཤིང་སྡོང་ད་སྦྱངས་པ་ཡི་དེ་ཆུང་ཆུང་དེ་སྐྱེས་ཡོང་དུས་འདི་ལ་ནི། ཉི་མའི་འོད་དགོས་རེད་ཆུ་དགོས་རེད། ཨ་འདི་ལ་རྫས་ལུད་དགོས་རེད་ག་རེ་ཡིན་ནའི་གི་ལུད་བ་ལུད་ག་རེ་དགོས་ཀྱི་ཡོད་ནའི་དེ་ནང་བཞིན་གི་ད་ནུས་པ་མཉམ་སྤུངས་དང་མཐུན་རྐྱེན་ཚང་མ་མཉམ་སྦྱོར་གྱི་ཐོག་ནས་ཚང་མས་ཀྱིས་ཧ་རུ་བ་རུ་གནང་ཐུབ་པ་ཡིན་ན་ཤིང་སྡོང་དེ་འབྲས་བུ་ཡག་པོ་སྨིན་པ་ནང་བཞིན་གི། ང་ཚོའི་གི་ཚང་མས་དེ་ཧ་རུ་བ་རུ་གནང་ཐུབ་པ་ཡིན་ན། བོད་རིགས་ཀྱི་བདེན་མཐའ་ནི་མྱུར་དུ་གསལ་ཐུབ་པའི་རེ་བ་རུ་བཤད་ཀྱི་ཡོད་ལ། དེ་བཞིན་བོད་རིགས་ཤིག་ཡིན་པའི་ཆ་ནས་བོད་དོན་ཐོག་ལས་འགན་སྒྲུབ་དགོས་པ་ནི་ཤོད་མི་དགོས་པ་ཞིག་ཡིན་པ་བོད་མི་སྤྱི་ཚོགས་ནས་དགའ་མོས་ཆེན་པོ་བྱ་ཡུལ་ཨ་ཧ་བྱ་དགའི་ལས་རིམ་གཙོ་སྐྱོང་བ་བུ་ཆུང་ཁ་བརྡ་ལགས་ཀྱིས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་བྱུང་ལ། ཁོང་ནི་བོད་མིའི་ཆོས་དང་རིག་གཞུང་བཅས་པ་འཛམ་གླིང་སྤྱི་ཡོངས་ལ་ཁྱབ་སྤེལ་གཏོང་རྒྱུར་ཡིད་ཆེས་གནང་མཁན་ཞིག་རེད་འདུག། དེ་རྗེས་པའི་ཉིན་ལས་ང་ཚོའི་གིས་ད་གང་དུ་འདུག་ང་ཚོའི་གིས་ང་ཚོ་སྐྱབས་བཅོལ་བ་ཚོ་ལ་ཡོད་བ་དེ་ད་གསེར་དངུལ་ས་དེ་འདྲ་གས་ཡོད་མ་རེད་ང་ཚོ་ལ་ཡོད་བ་དེ་སྒྲུང་དེ་ཆ་དེ་ཡོད་བ། སོང་ཙང་ང་ཚོ་འཐབ་རྩོད་པ་ཅིག་ལ་སྒྲུང་དེ་མ་རྩ་ཆེན་པོ་ཞེ་པོ་ཅིག་རེད་བསམ་གྱི་འདུག་སོང་ཙང་ང་རང་ཚོའི་སྤྱི་ཚོགས་ནང་ལོགས་ལ་མི་རྒན་པ་ཚོ་རེ་རེ་འདུག་ཟེར་བྱས་མེད་བ་ཆགས་ཡོང་དུས་ང་ཚོས་ཀྱི་སྒྲུང་རྩ་ཆེན་པོ་མང་པོ་ཞེ་པོ་ཅིག་འདུག་ཟེར་མཉམ་དུ་མེད་བ་ཆགས་འགྲོ་གི་ཡོད་ར་སོང་ཙང་ང་རང་གི་དེ་འདྲའི་བསམ་བློ་ནང་ལོགས་ལ་ཅིག་ད་དཀའ་ལས་རྒྱག་དགོས་ས་མེད་དེ་གཅིག་དེ་འདི་རེད་ཤག་མི་རྒན་པ་ཚོས་ཀྱི་སྒྲུང་དེ་གང་མང་མང་ཅིག་བསྡུ་རུབ་བྱེད་པའི་ཆེད།

དུ་འགྲོ་བར་བྱས་ཏེ་སོང་ཙང་འདི་ལ་ང་རང་ཤུགས་ཕར་མོ་ཞིག་རྒྱག་དགོས་བསམ་བསམ་དགོས་བྱུང། བོད་ལ་ཤ་ཚ་ཆེ་བའི་རྒྱལ་ཁབ་དང་མི་རིགས་གཞན་ཚོས་ཀྱང་ལྷག་བསམ་རྣམ་དག་གིས་ཡུལ་གྲུ་གང་སར་ལས་འགུལ་སྤེལ་བཞིན་ཡོད་ཅིང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བོད་མིའི་འཐབ་རྩོད་ནི་དྲང་བདེན་གྱི་འཐབ་རྩོད་ཞིག་དང་འཛམ་གླིང་ཞི་བདེ་དང་འབྲེལ་བའི་རིག་གཞུང་རིན་ཐང་ཅན་ཞིག་སྲུང་སྐྱོབ་བྱ་རྒྱུའི་འཐབ་རྩོད་ཞིག་ཡིན་པ་ཡང་ནས་ཡང་དུ་བཀའ་གནང་གི་ཡོད་པ་རེད། ང་ཚོ་བོད་ཀྱི་དོན་དག་འདི་ཆབ་སྲིད་ཀྱི་གཅིག་པོ་མ་རེད། ང་ཚོ་བོད་ཀྱི་དོན་དག་འདི

ཕ་མ་ལྟ་བུ། བྱས་ཙང། མར་ཤེས། དྲིན་དྲན་དེ་འདྲས་ཀྱི་ཐོག་ནས། ཚང་མ་བློར་ཡང་གཉེན་དུ་བལྟས་ནས། ཨེ་ནི། ཚང་མ་བདེ་བ་འདོད་པ་དང་སྡུག་བསྔལ་མི་འདོད་པ་ཡིན་དུས་ཙ་ན་ཀུན་ལ་ཕན་བདེ་བསྒྲུབ་བསམ་པ་ཞིག་གི་བློ་ཞིག་ང་ཚོ། ལེ་ཚན་འདིའི་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན

མི་རབས་གསར་པའི་ལེ་ཚན་ནང་རྒྱལ་ཁབ་ཀྱི་ས་ཁོངས་བདག་དབང་ཁུངས་སྐྱེལ་ར་སྤྲོད་ཆེད་ས་ཁྲའི་གནད་འགག་དང། ལོ་རྒྱུས་ཐོག་ས་ཁྲའི་དབྱེ་འབྱེད་དང་འབྲེལ་བའི་བོད་ཀྱི་ས་ཁྲའི་འབྱུང་ཁུངས་དང་འཕེལ་རིམ་སོགས་ཀྱི་སྐོར་ཨ་རིའི Princeton གཙུག་ལག་སློབ་གྲྭ་ཆེན་མོའི་དཔེ་མཛོད་ཁང་གི་འཁོར་སྐར་ས་ཁྲ་སྡེ་ཚན་གྱི་འགན་འཛིན་ཤ་བ་ཚེ་རིང་དབང་རྒྱལ་ལགས་སུ་དོན་གྲུབ་རྣམ་རྒྱལ་ལགས་ཀྱིས་བཅར་འདྲི་ཞུས་པ་ཞིག་གསན་རོགས་གནང། ད་ལྟ་ཨ་མི་རི་ཀའི Princeton གཙུག་ལག་སློབ་གྲྭ་ཆེན་མོའི་དཔེ་མཛོད་ཁང་གི་ས་ཁྲ་སྡེ་ཚན་གྱི་འགན་འཛིན་ཤ་བ་ཚེ་རིང་དབང་རྒྱལ་ལགས་དེ་རིང་ང་ཚོའི་ལས་རིམ་ཐོག་དུས་ཚོད་གནང་བར་ཐུགས་རྗེ་ཆེ་ཞུ་གི་ཡིན། དེ་བྱས་ན། ད་བདུན་ཕྲག་གཉིས་གསུམ་གོང་ལ་རེད་བཞུགས་སྒར་རྡ་རམ་ས་ལ་ལ་བོད་ཀྱི་འགྲེམས་སྟོན་ཁང་གིས་ཨེ་ནི་བོད་ཀྱི་ས་ཁྲ་བྱས་བྱས་ད་འགྲེམས་སྟོན་དེ་ཕལ་ཆེར་རྒྱ་གར་ནང་ལ་ཡང་འགྲེམས་སྟོན་ཐེངས་དང་པོ་ཡིན་གྱི་རེད། ད་འདིའི་ནང་ལ་ཡང་ད་ལམ་སྟོན་གནང་མཁན་ཟེར་ནའི་རེད་སློབ་སྟོན་གནང་མཁན་ཟེར་ནའི་རེད་འགན་མང་པོ་ཞིག་ཁྱེད་རང་བཞེས་ཡོད་རེད་ང་རང་ལ་གོ་ཐོས་དེ། ད་འདིའི་འགྲེམས་སྟོན་འདིའི་སྐབས་ལ། ས་ཁྲ་འདུག་བལྟས་པ་ན་ས་ཁྲ་ཕལ་ཆེར་བཞི་བཅུ་ཞེ་གྲངས་ཤིག་མར། འགྲེམས་སྟོན་ནང་ལ་ངོ་སྤྲོད་ཞུ་ཡས་དང་དེ་འདྲས་འདུག། ད་ཁྱེད་རང་ས་ཁྲའི་སྐོར་ལ་ཡང་ཆེད་ལས་གནང་གི་ཡོད་ཙང། བོད་ཀྱི་འགྲེམས་སྟོན་ཁང་གིས་མར་ད་འགྲེམས་སྟོན་གནང་པའི་ས་ཁྲ་འདི་ཚོའི་སྤུས་ཚད་རེད་ས་ཁྲ་འདི་འཛུལ། རྩ་བའི་གི་ཚད་གཞི་གང་འདྲས་ཡོད་མེད་ད་བར་གའི་འགྲེམས་སྟོན་ལ་གཟིགས་གར་ཕེབས་མཁན་བོད་པ་ཚོས་གི་ཨ་ནི་ས་ཁྲ་འདི་ཚོའི་སྒང་ལ་དོ་སྣང་ག་འདྲས་ཡོད་པ་ཅིག་གཟིགས་བྱུང། འདི་འདི་འདྲས་རེད་ལ། ས་བཀྲ་ཕ་གིར་འགྲེམས་སྟོན་བྱེད་ཡས་དེའི་ནང་ལ་ད་ང་རའི་བསམ་ཚུལ་བྱས་པ་དེ་བཞིན་ན་ད་ས་བཀྲ་མང་པོ་ཅིག་འགྲེམས་སྟོན་བྱེད་ཐུབ་ན་བསམས་སོང་སྟེ་ཡིན་ནའི།

ཨ་ནི་ས་བཀྲ་འདེམས་འདེམས་ཡས་དེ་ལས། ལོ་རྒྱུས་ཅིག་བཤད་མཁན་བྱུང་ན་ཁོ་ལ་ལོ་རྒྱུས་ཅིག་བཤད་ཐུབ་པ་འདྲ་པོ་བྱས་ནས་འདི་འདྲའི་འདྲ་པོ་བྱས་ནས་ཡིན་གྱི་ས་བཀྲ་བཞི་བཅུ་ལྷག་ཅིག་བདམས་ཡོད་རེད་དེ་ནས་ས་བཀྲ་དེ་འདེམས་ཡས་དང་ཕ་གིར་འགྲེམས་སྟོན་བྱེད་ཡས་དེ་ལ་ད་ཅིག་ལྟ་དུས་ག་ལ་སྤྱིར་བཏང་གི་ད་ལོ་རྒྱུས་ཅིག་བཤད་དགོས་བྱུང་ན་རེད་བོད་པའི་ཐོག་ལ་སྒྲུང་ཅིག་བཤད་དགོས་བྱུང་ན་ས་བཀྲའི་ཐོག་ནས་འདི་ག་འདྲའི་བཤད་དེའི་ཐོག་ལྟ་ཡ་བྱེད་དུས་ནི་ངས་ས་བཀྲ་ད་འགྲེམས་སྟོན་བྱེད་ཡས་དེ་ལ་བགོ་བཤའ་བཞི་ཅིག་ལ་བརྒྱབ་པ་རེད།

གཞི་ནས་ནི་དབྱིན་ཇིའི་དམག་ཡོང་པ་ནས་དེ་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཅོ་བརྒྱད་བར་དུ་དེ་ལ་ཡང་བོད་ནང་ལ་འགྱུར་བ་ཞེ་དྲག་ཐེབས་ཡོད་རེད། ས་བཀྲ། སྟོན་ཡས་ཐོག་ལ་འདི་ཡིན་དུས་བ་ཁོ་ཁག་ཁག་ཅིག་བྱས་ནས་ཅིག་བཟོས་འདི་ནང་ཡང་ས་བཀྲ་ག་རོག་ཅིག་བཏང་ཁོ་ཐག། ཨ་ནི་དེའི་རྗེས་ནས་ནི་བོད། རྒྱ་མིའི་མངའ་འོག་ལ་ཤོར་ནས་ལྔ་བཅུ་ནས་ཅི་ནས་ཨ་ནི་ད་ལྟ་བར་དུ་འདིའི་བར་དུ་དེ་ལ་ཡང་ང་རང་ཚོའི་གི་བཙན་བྱོལ་གཞུང་གི་ཨ་བོད་ཟེར་མཁན་ག་འདྲས་ཡིན་མེད་དེ་གི་ས་བཀྲའི་ནང་བཏོན་ཡས་ཀྱི་ཐབས་ཤེས་གནང་ཡོད་རེད་དེ་མ་ཟད་ནས་ཨ་ནི་ཕྱི་ལོགས་ལུང་པ་མང་པོ་ཅིག་གི་དེའི་ཐོག་ལ་ཞིབ་འཇུག་བྱས་ནས་ནི་ས་བཀྲ་དེ་འདྲས་མང་པོ་ཞིག་བཏོན་ཡས་ཐབས་བྱས་དེ་ཡིན་དུས་དེའི་གི་ཡང་སྡེ་ཚན་ཁག་ཁག་ཅིག་བཟོས་དེ་འདི་ནས་ནི་དམིགས་བསལ་ནས་ང་ལྷ་ས་ཅིག་གི་ཁག་ཁག་ཞིག་དེ་གཉིས་ཁྲོད་སུ་ལྷ་ས་དེ་ལ་ཡང་བསྟན་སྟངས་མང་པོ་དང་ཡོད་པ་ཞུ་ཆེན་ཡིན་དུས་ལྷ་ས་དེ་དེ་འདྲས་བྱས་ནས་ནི Chapter ཟེར་བ་དེ་འདྲས་ནི་བཞི་ཅིག་ནང་བགོས་ནས་དེ་འདྲས་འདྲ་པོ་ཅིག་ད་ངས་བདམས་ནས་ཁོ་ཚོ་ཕར་བསྐུར་བས་ཨ་ནི་ཁོ་ཚོས་ཕ་ནས

ཉི་མ་ཉི་མའི་གི་སོ་སོའི་འཚོ་བའི་ནང་ལ་བསམ་བློ་བཏང་ཡས་དེ་ཕལ་ཆེར་དཀོན་པོ་རེད་བསམ་གི་འདུག་ཨ་དེ་ཡིན་དུས་དཔེར་ན་རྒྱལ་ཁབ་འདི་ཚོའི་བར་ལ་ཡང་ད་ས་མཚམས་གི་ཐོག་ནས་དབྱེ་བ་བཅས་གི་ཐོག་ནས་རེད་རྒྱལ་ཁབ་གི་ས་ཁོངས་བདག་དབང་གི་ཐོག་ནས་རྩོད་པ་རྒྱག་མཁན་མང་པོ་རེད་བྱས་ཙང་དེ་འདྲ་ཡིན་དུས་གཞི་རྩའི་ས་ཁྲའི་སྒང་ལ་ཡང་དོ་སྣང་བྱེད་དགོས་ཡས་དང་ད་རྒྱལ་ཁབ་སོ་སོའི་གིས་ས་ཁྲ་འདི་གཏན་འབེབས་བྱེད་ཐུབ་པ་ཡིན་ན་འགྲིག་གི། ཡང། རྙོག་དྲ་དང་རྩོད་པ་ཡོད་པའི་སྐབས་ལ་ད་དཔེར་ན་བོད་ཡིན་པ་རང་བཞིན་གྱི་རེད། ད་རྒྱ་ནག་དང་ཐེ་ཝན་གྱི་སྐད་ཆ་རེད་རྒྱ་གར་དང་རྒྱ་ནག་བར་ལ་རེད་ད་སུའི་ས་ཆ་དེ་ག་ནས་འགོ་བཙུགས་ཀྱི་ཡོད་འདི་ག་ནས་རེད་ཟེར་དེ་ཚོ་ཚང་མ་ད་གཞིར་བཞག་ས་མང་པོ་ཅིག་དེའི་སྔོན་ལ་ཡང་ད་གཞུང་འབྲེལ་གྱི་ཐོག་ནས་གཏན་འབེབས་བྱས་པའི་ས་ཁྲའི་སྒང་ལ་ཡང་གཞིར་བཞག་དགོས་དུས་ས་ཁྲའི་སྒང་ལ་དོ་སྣང་བྱེད་དགོས་དང་ས་ཁྲ་ཟེར་འདི་དེ་ནས་ལུང་པ་སོ་སོའི་བདག་དབང་གི་ཐོག་ལ་གནད་འགག་དེ་ག་འདྲས་ཆགས་ཀྱི་ཡོད་པ་གནང། ད་ལྟའི་འདི་འདྲས་རེད་ལ་ད་སྤྱིར་བཏང་ང་རང་ཚོའི་གི་ས་བཀྲ་དང་དེ་འདྲའི་ཐོག་ནས་ད་ལུང་པ་དེ་བསྟན་བདེ་པོ་དང་ཧ་གོ་བདེ་པོ་ག་རེ་ཟེར་ན་ཁོ་འགྲེལ་བཤད་རྒྱག་མི་དགོས་ག་བྱས་ནས་རི་མོ་བྱས་ནས་བསྟན་ཡ་ཡོད་ར་བ་དེ་བྱེད་དུས་ག་ལ་ཁོ་གོ་བདེ་པོ་དང་ག་རེ་ཟེར་ར་ད་མཐོང་བདེ་པོ་ཅིག་ཆགས་འདུག་ག་ས་བཀྲ་དེ་ད་སྤྱིར་བཏང་གི་ས་ཁྲའི་གི་ད་ལོ་རྒྱུས་རགས་ཅིག་བཤད་པ་འདྲ་བྱས་ན། ད་སྤྱི་ལོ་གཅིག་སྟོང་སོ་བཅུ་བརྒྱ་དང་ལྔ་བརྒྱ་ལྔའི་དེ་བ་ལ་ས་ཁྲའི་སྒང་ལ་ཐིག་བརྒྱབ་པའི་ས་ཁྲ་མང་པོ་ཞིག་ད་ཡོག་མ་རེད་ཨ་ནི་རྗེས་ལ་ཡང་ས་ཁྲའི་སྒང་ལ་ཐིག་བརྒྱབ་ནས་ནི་ལུང་པ་ཡ་མ་བསྟན་ཡས་ད་དེ་འདྲས་འགོ་བཙུགས་ཡོག་ར་བ་དེ་བཙུགས་ཡས་སྤྱིར་བཏང་མ་ས་ཞིབ་འཇུག་བྱས་ནས་ད་ཡིན་དུས་ག་ལ། དཔེར་ན་མན་ཆ་བཞག་ན Colonial དུས་ཚོད་ད་ལྟ་ཡུ་རོབ་དང་དེ་ཚོ་ནས་ཨེ་ཤི་ཡ་དང་ཨ་ཧྥེ་རི་ཀ་དེ་བ་དབང་སྒྱུར་བྱེད་ར་དབང་སྒྱུར་བྱེད་དུས་ཀ་ལ་འདི་ས་ཆ་དེ་ངའི་ཡིན་འདི་ས་ཆ་དེ་ཁྱེད་རང་རེད་ཟེར་དེ་འདྲས་ཀྱི་ཨེ་ནི་ཐིག་རྒྱབ་ཡས་ཀྱི་འགོ་བཙུགས་ཡས་དེ་དུས་སྐབས་ནས་བྱས་པ་རེད་ཨེ་འདི་ནས་ཨེ་ནི་ག་ལི་ག་ལི་ཐིག་རྒྱབ་ཡས་དེ་དར་ཡོད་རེད་ད་ངས་ནས་དཔེ་ཆ་བཞག་ན་ང་ཚོས་བལྟས་པ་ནས་ཨེ་ཤི་ཡ་དང་དེ་བ་ལ་ཡ་ས་ཁྲ་ཐིག་རྒྱབ་ཡས་དམིགས་བསལ་གི་ས་ཁྲ་ཐིག་རྒྱབ་ནས་ལུང་པ་ཡ་རེད་མ་རེད་ཟེར་དེ་དཀོན་པོ་ཡོད་རེད་དེ་འདྲས་བྱས་ནས་ད་འདིའི་རྗེས་ལ་ཡ་ཨེ་ནི

རི་ཕར་ཕྱོགས་དང་རི་ཚུར་ཕྱོགས་ཟེར་མཁན་འདྲ་བོ་དང་ལ་ཕར་ཕྱོགས་དང་ལ་ཚུར་ཕྱོགས་ཟེར་མཁན་བཟོ་འདྲ་དེ་མེ་ཤེལ་དེའི་བར་དུ་དེ་ལ་ཐིག་ཁ་ཐུག་བརྒྱབ་ནས། སྟབས་མ་སུ་ནས་ཕིར་གཅིག་དང་གི་ཚུར་ཕྱོགས་དེ་དང་ཕིར་གཅིག་གི་ཕར་ཕྱོགས་དེ་རྒྱ་གར་དང་བོད་ཟེར་དེ་འདྲའི་གི་སྔན་མ་ནས་བཟོས་ཡོག་མ་རེད་ད་ཡིན་དུས་ད་སབ་ཁྲ་དེ་ནས་འགོ་བཙུགས་པ་ནས་བྱས་ནས་ཨ་ནི་ག་ལི་ག་ལི་ད་ལུང་པ་ཚོའི་གི་སབ་ཁྲའི་སྐོར་ལ་གཞི་བཞག་ནས་ཨ་ནི་ལུང་པ་དེ་ཁྱེད་རང་གི་རེད་ལུང་པ་དེ་ངའི་གི་རེད་ཟེར་དེ་འདྲ་འགོ་བཙུགས་ཡོད་ར་དེ་ཡིན་དུས་ག་ལ་དེ་ག་ནས་རྙོག་ཁྲ་ཡ་ལངས་ཡ་ད་ཡོད་ར་ཏེ། ཡིན་ནའི་གོ་སྐབས་ཅིག་ཡལ་ལས་དེ་རེད། དེ་ཡིན་དུས་ད་ང་རང་ཚོས་ཀྱི་བལྟས་པ་འདྲ་བྱས་ན་ས་ཁྲའི་ཐོག་ནས་ད་ལུང་པ་དེ་ངའི་གི་ལུང་པ་རེད་དང་འདི་ཁྱེད་རང་གི་ལུང་པ་རེད་ཟེར་ཡས་དེ་གོ་རྟོགས་ཅིག་འཕྲོད་འགྲོ་གི་ཡོད་རེད། ཨན་འདིའི་བར་དུ་དེ་ལ་རྙོག་དྲ་བཅས་ཆགས་འགྲོ་གི་ཡོད་རེད། སྔན་མ་ས་ཆ་ལ་བསམ་བཏང་ན་ད་ལུང་པ་དེ་ཕར་ཚུར་ཟེར་ཡས་དེ་ཚོའི་སྒང་ལ་ཨིན་ཇིའི་སྐད་མར་གསུངས་ན Fuzzy ཟེར་གི་འདུག་ཨ་དེ་བརྟན་པོ་མེད་དེ་འདྲས་རོབ་ཙམ་ཅིག་ཡོད་རེད་ད་ས་ཆ་དེ་མེད་ཤག་ད་དེ་འདྲའི་ས་ཁྲའི་སྒང་དང་དེང་སང་གི་ད་ཚན་རིག་གི་རྒྱབ་ནས་ས་ཁྲ་འདུག་ཐུབ་པ་ལ་བས་ཁོ་ར་ཁི་ཏི་གཅིག་གི་ཡ་མ་གི་སྐད་ཆ་བཤད་ཡོང་གོ་ར་དེ་ཡིན་དུས་ག་ལ་ཨ་ནི་རྙོག་གྲ་ཚ་རུ་འགྲོ་གི་ཡོད་རེད་ད་ཡིན་ནའི་དེ་དང་གི་ལུང་པའི་གི་དབྱེ་བ་ཡ་མ་ཕྱེ་ཡས་དེ་ས་ཁྲའི་ཐོག་ནས་བྱེད་གི་ཡོད་ར་ས་ཁྲ་རྒྱབ་དུས་ས་ཁྲ་ནང་ལ་བསྟན་ཡོང་དུས་ག་ལུང་པ་དེ་རྒྱ་ནག་གི་ལུང་པ་རེད་ལུང་པ་དེ་ཐའི་ཝན་གི་ལུང་པ་རེད་ལུང་པ་དེ་རྒྱ་གར་གྱི་ལུང་པ་རེད་ཟེར་ཡས་འདུག་འོན་ཏེ་འདི་ནི་ས་ཁྲ་འདི་ཡང་གལ་ཆེན་པོ་ཆགས་ཀྱི་ཡོད་རེད་འདི་གལ་ཆེན་པོ་ཆགས་ཡོང་དུས་ག་ལ་ང་རང་ཚོའི་གི་བོད་པའི་གི་ད་བཙན་བྱོལ་ནང་ལ་ཡོད་པ་དེ་ཚོ་ཡིན་ནའི་རེད་ད་འདི་བོད་པའི་ཐོག་ལ་དོ་སྣང་བྱེད་མཁན་དེ་ཚོའི་ཐོག་ལ་སྐད་ཡག་པོ་ཅིག་ཧ་གོ་ཐུབ་པ་འདྲ་བྱས་ན་ཨེ་ན་རྩོད་པ་བརྒྱབ་ཡ་ཡིན་ནའི་རེད་འདི་ང་ཚོ་ཧ་གོ་ཡ་དེ་དེ་འདྲས་གལ་ཆེན་པོ་ཞེ་པོ་ཞིག་མཐོང་གི་འདུག་འདི་ཚོའི་ཐོག་ལ། དབང་རྒྱལ་ལགས་ད་ད་ལྟ་ཁྱེད་རང་གིས་གསུངས་སོང་རྩ་བའི་བོད་ནང་ལ་སྔན་མ་ནས་ད་ཨིན་ཇིའི་སྐབས་ནས་རེད་དེའི་གོང་ནས་གང་ལྟར་ས་ཁྲ་ཟེར་དུས་ཐིག་ཚད་མེད་པ་གང་ཞིག་ལ་རྩ་བའི་ས་ཁྲ་ཡོད་པ་དེ་འདྲས་ཀྱི་གནས་ཚུལ་རེད། ད་དེ་ནས། རྗེས་ལ་བོད་ནང་ལ་ཡང་ཐིག་ཚད་ཡོད་པའི་ས་ཁྲ་དེ་ག་ནས་འགོ་བཙུགས་པ་རེད། ཨེ་ནི་ལྷག་པར་དུ་བཙན་བྱོལ་ལ་ཆ་བཞག་པ་ཡིན་པས་ན། ཨེ་ནི་བོད་པ་བཙན་བྱོལ་སླེབས་པའི་རྗེས་ལ་ད་བདུན་ཅུ་དོན་གྲངས་དེ་འདྲའི་སྐབས་དེ་དེ་བ་ལ་ཡང་གི་ཟུར་རེད་སྐབས་དེ་དུས་བཙན་བྱོལ་བོད་གཞུང་ཟེར་བ་རེད་འདིའི་ཕྱི་དྲིལ་ལས་ཁུངས་ཀྱི་ཐོག་ནས་གང་ལྟར་བོད་པའི་ས་ཁྲ་ཅིག་ཡ་མར་བཏོན་ཡོད་རེད་ཨེ་ནི་དེ་ནང་བཞིན། ཕྱིས་སུ་ཨ་མྱེས་རྨ་ཆེན་གྱིས་བོད་པའི་ཐོག་ལ་ས་བཀྲ་དེ་འདྲ་བཏོན་ཡོད་རེད། བྱས་ཙང་བོད་པའི་གི་ས་བཀྲ་ཟེར་དེ། བཙན་བྱོལ་མ་སླེབས་གོང་དང་བཙན་བྱོལ་སླེབས་པའི་རྗེས་དང། ཨེ་ནི་རྒྱ་ནག་གཞུང་གིས་མར་དྲིལ་བསྒྲགས་ག་འདྲ་བྱེད་གི་ཡོད་མེད་ས་བཀྲ་ག་འདྲ་ཅིག་བཏོན་ཡོད་དགོས་རེད་པ་ད་དེང་སང་འཛམ་གླིང་ས་བཀྲའི་ནང་བལྟས་པ་ན་བོད་དེ་རྒྱ་མིའི་ཆ་ཤས་མ་གཏོགས་མཐོང་ཡ་ཡོད་མ་རེད་པ། འདི་འདྲའི་འདི་ས་ཁྲའི་ཐོག་ནས་ད་བོད་ཀྱི་ས་ཁོངས་འདི་ག་བ་ག་བ་རེད་ཟེར་དེའི་སྒང་ལ་ངོས་འཛིན་བྱེད་སྟངས་ཀྱི་དོན་དུ་འགྱུར་བ་ཆེན་པོ་ག་རེ་ཞིག་འདུག། ད་འདི་རེད་དང་པོ་འདི་བལྟས་ཡོང་དུས་ག་ད་ང་རང་ཚོས་བོད་ཀྱི་ས་ཁྲའི་སྐོར་ལ་སྐད་ཆ་བཤད་པར་བྱས་ན་བོད་ཚང་མ་ཚུད་ཡས་ད་ང་རང་ཚོ་བོད་ཟེར་ཚང་མ་ཚུད་ཡས་དེ་ས་ཁྲའི་ནང་ལ་བཏོན་ཡས་འདི་མན་ཇུའི་སྐབས་ནས་འགོ་བཙུགས་ཡོད་རེད། མན་ཇུ་ཁོང་ཚོས་འདི་གསར་བཀྲ་ལ་དབྱིངས་ཞུགས་ཡས་ད་ག་ཞིག་བྱས་རེད་ཟེར་ན། ཕྱི་ལོགས་ནས་ཡོང་པའི་ཧྥ་རན་སི་དང་དབྱིན་ཇི་དང་ར་ཤི་ཡ་དང་འདི་ཚོས་ཀྱིས་ཨ་ནི་ས་བཀྲ་བཏོན་ནི་འདི་ས་ཆ་འདི་ངའི་ཡིན་དང་ཡང་མེད་ན་རོགས་པ་བྱེད་ནི་ས་དེའི་རྒྱབ་ཡས་ཀྱི་ས་བཀྲ་བཟོ་ཡས་དང་དེ་འདྲའི་རོགས་པ་བྱེད་ག་རེ་བྱས་ནི་རོགས་པ་བྱེད་ཡོད་རེད་ཟེར་ན་འདི་ཚོའི་ཐོག་ལ་དོ་སྣང་ཡོད་རེད་ད་ཁོང་ཚོས་ལུང་པ་གཞན་པ་ཅིག་གི་ཐོག་ལ་ཧ་གོ་ཡས་ཆེད་དུ་ཕར་འདི་ཚོའི་ཐོག་ལ་ས་བཀྲ་བརྒྱབ་ཐུབ་པ་དང་ས་བཀྲ་སྟེང་གི་ས་ཆའི་མིང་ག་བ་ཡོད་མེད་ཚང་མ་ཧ་གོ་ཐུབ་ཀྱི་ཡོད་རེད་པ། དེ་འདྲའི་རོགས་པ་གནང་དུས་ཨ་ནི་ཁོ་རང་ཚོ་མན་ཇུའི་གཞུང་གིས་འོང་འདི་དངོས་གནས་ང་རང་ཚོ་ལ་ཞེ་པོ་ཕན་ཐོགས་པོ་ཡོང་ས་རེད་བསམ་ནས་ཨ་ནི་མན་ཇུ་ཆིག་སྟོང་བདུན་བརྒྱ་བདུན་ཡུན་ཚུད་པ་ཡིན་པས་དེ་ནས་ཨ་ནི་ཁོ་རང་ཚོས་རྒྱ་ནག་གཅིག་སྤྱི་ཡོངས་མན་ཇུའི་གཞུང་མངའ་འོག་ཡིན་ཟེར་བའི་ས་ཆ་ཚང་མ་གཅིག་ཁོ་རང་ཚོས་ཀྱི་ཚན་རིག་དང་ལྡན་ནས་ཨ་ནི་ས་ཁྲ་རྒྱབ་ཡས་གཅིག་འགོ་བཙུགས་ཡོད་རེད་དེ་གོ་ཐུབ་ད་ལ་ད་དེ་འགོ་བཙུགས་དུས་ཨ་ནི་དེ་བོད་ནང་ལ་ཡང་བཏང་ཡོད་རེད་དེ་ས་ཁྲ་རྒྱབ་ཡས་དང་ཨེ་ས་བཀྲ་དང་པོ་དེ་རྒྱབ་ཡས་དེ་ཁོང་ཚོས་མར་འཁྱེར་ཡོང་དུས་ག་ལ་ཁོ་རང་ཚོས་རོགས་པ་བྱེད་མཁན་ཡེ་ཤུ་ཀྱི་བླ་མ་དེ་ཚོར་བསྟན་ཡོང་དུས་ག་དེ་བརྟན་པོ་བྱེད་མི་འདུག་བསམ་ནས་ནི་ཁོ་རང་ཚོས་ཀྱི་ཡང་པེ་ཅིན་རང་ལ་ཨ་ནི་སྐུ་ཤོག་དེ་འདྲས་ལ་ཨ་ནི་ས་བཀྲ་རྒྱབ་ཡས་ཀྱི་ད་མ་གཞི་ནས་ཀྱི་བསླབས་ཤག་ཁོང་ཚོས་ཕ་གིར་ད་སྐུ་ཤོག་དེ་འདྲས་བསྡད་ཡོང་དུས་ག་ལ་ཁོང་ཚོས་ཀྱི་བླ་མ་ཀྱི་ས་བཀྲ་རྒྱབ་མཁན་ཟེར་ནས་བྲིས་འདུག་དེ་ནི་བླ་མ། ཟེར་དུས་འདི་སོག་པོའི་བླ་མ་ཡིན་འདྲ་དང་ཡང་བོད་པའི་བླ་མ་ཡིན་པ་འདི་ཏན་ཏན་འདྲ་པོ་ཅིག་ཧ་གོ་གི་མི་འདུག་ཡིན་ནའི་འདི་འདྲའི་བླ་མ་ལ་ཁོ་ཚོས་ཕ་གིར་ལ་དེ་བསླབས་ནི་ཨ་ནི་བོད་ནང་ལ་ས་བཀྲ་རྒྱབ་པར་བཏང་རེད་ད་དེ་བཏང་ཡས་འདི་སྤྱི་བཏང་བྱས་པར་བྱས་ན་ཆིག་སྟོང་བདུན་བརྒྱ་བཅོ་ལྔ་ཙམ་བཏང་ཤག་ཆིག་སྟོང་བདུན་བརྒྱ་བཅོ་ལྔ་ནས་བཏང་ནི་ཨ་ནི་ཆིག་སྟོང་བདུན་བརྒྱ་བཅུ་བདུན་ཙམ་ལ་ཚར་ནི་ཨ་ནི་འདི་ས་བཀྲ་ཅིག་བཟོས་ཡོད་རེད་ས་བཀྲ་འདི།

རྒྱ་ནག་དང་བོད་དབར་ལ་ས་བཀྲ་དེ་དང་པོ་གཅིག་བཏོན་ཡོད་རེད། འདི་བཏོན་དུས་ག་ལ་ད་འདི་ལ་གཞི་བཞག་བྱས་ཚར་ནི་དབྱིན་ཇི་ཡིན་ནའི་རེད་ཧྥ་རན་སི་ཡིན་ནའི་རེད་ནི་ནུབ་ཕྱོགས་ནས་ད་ཡུ་རོབ་ཀྱི་ལུང་པ་ཕལ་ཆེར་འདི་ཚོའི་ཐོག་ལ་ས་བཀྲ་བཏོན་ཡོད་ད་ལ་འདི་ལ་གཞི་བཞག་ནས་ས་བཀྲ་མང་པོ་གཅིག་བཏོན་ཡོད་རེད། འདི་བཏོན་བཏོན་དུས་ག་ལ་ད་ག་རེ་ཆགས་ཡོད་ཟེར་ན་ཕ་ཚོས་ས་བཀྲ་བཏོན་ཡོང་དུས་ག་ལ་བོད་འདི་རྒྱ་ནག་གི་མངའ་འོག་ཚུད་པ་རེད་ཤག་བསམ་ནས་ས་བཀྲ་བཏོན་ཡས་དེ་འགོ་བཙུགས་ཡོད་རེད་འདྲ་བྱས་ནས་ག་ལེ་ག་ལེ་ག་ལེ་ག་ལེ་ཡིན་ནའི་ད་འགྱུར་བ་གཅིག་ག་རེ་ཐེབས་ཡོད་རེད་ཟེར་ན།

མང་པོ་ཞིག་ལ་གསོལ། འདི་ནས་དབྱིན་ཇིས་ཀྱིས་བོད་ནང་ལ་ས་བཀྲ་རྒྱག་ག་བཏང་ནས་སོ་པ་བྱས་ནས། ད་འདི་ཆིག་སྟོང་བརྒྱད་བརྒྱ་ཟེར་བ་བཏང་ཡོད་རེད། ད་འདི་ཅིག་ག་ལེ་ག་ལེ་ག་ལེ་འགྱུར་བ་དེ་ཡོད་རེད། ད་ང་རང་ཚོས་ཀྱིས་བོད་ནས་ས་བཀྲ་བཏོན་པ་ཟེར་དགོས་རེད་ད་ང་རང་ཚོས་ཀྱིས་དགའ་ལྡན་ཕོ་བྲང་ནས་ས་བཀྲ་དང་པོ་དེ་བོད་ག་འདྲས་ཡིན་མིན་གྱི་ས་བཀྲ་བཏོན་ཡག་དེ་འགོ་བཙུགས་ཡག་དེ། དང་པོ་དེ་སིམ་ལ་གྱི་ཆིངས་ཡིག་སྐབས་དེ་རེད་ཤག།

ཐུགས་རྗེ་གནང་གོ་སྐབས་སྤྲད། ལགས་ལགས་སོ་ཐུགས་རྗེ་ཆེ་དབང་རྒྱལ་ལགས། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་སྙན་སྒྲོན་ཞུ་ཟིན་པ་ཡིན། ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང།